རུང། ཉིན་ལྟར་མཇལ་ན་མཇལ་ཐེངས་རེ་ལའང་བག་ཆགས་ཁྱད་པར་ཅན་འཇོག། སྐུ་དངོས་ལས་གཟུགས་སྐུ་མཇལ་བ་ཕན་ཡོན་བཅུ་དྲུག་འགྱུར་གྱིས་ལྷག་པར་གསུངས། སངས་རྒྱས་སྐུ་དངོས་མཇལ་བ་ལས་དེ་ཡི་བའི་གཟུགས་སྐུ་མཇལ་ན་ཕན་ཡོན་ཆེ་བ་གསུངས་པ་ཡོད། གཟུགས་སྐུ་མཇལ་བ་གལ་ཆེ་བ་ཕན་ཡོན་ཆེ་བའོ་དེ་རེད། མདོ།

འཕགས་པ་ཤཱ་རིའི་བུ། ཞུ་ཡས་དེ། འཕགས་པ་ཤཱ་རིའི་བུ་སངས་རྒྱས་ཀྱི་མཆོག་ཟུང་དུ་གྱུར་ནས། སྐུ་དངོས་དང་འབྲལ་བ་མེད་པ་བྱུང་བ་ཡང། མཆོག་ཟུང་ཟེར་ག་ལ་འདི་ནི། ཤེས་རབ་ཀྱི་མཆོག་ཏུ་སྤྱོད་པ་འདི་ནི་ཤཱ་རིའི་བུ། འདི་ནི་རྫུ་འཕྲུལ་གྱི་མཆོག་ཏུ་སྤྱོད་པ་མོའུ་འགལ་གྱི་བུ་ཟེར་ནས་མཆོག་ཟུང་གཉིས་ཟེར་ནས་འདི་ནི་སངས་རྒྱས་དང་འབྲལ་བ་མེད་པ་བྱས་ནས་ཡོད་རེད་པ་ད། འོ་ད་དེ་བྱུང་ཡས་དེའི་སྔ་མ་སྔ་མ་སྔོན་སངས་རྒྱས་ཀྱི་སྐུ་གཟུགས་རི་མོ་བྲིས་པ་ལ་ངོ་མཚར་ཉམས་ཀྱིས་བལྟས་པའི་འབྲས་བུར་གསུངས་ཏེ། དེ་ག་རེ་རེད་ཟེར་ན་དེ་ཡང་འཕགས་པ་ཤཱ་རིའི་བུ། སྔོན་བང་མི་ཞིག་གི་སྐྱེ་བ་བཞེས་ཕར་ཚུར་ལན་སྐྱེལ་གར་འགྲོ་མཁན་གྱི་བང་མི། འོ་ད་དེ་འདྲས་ཅིག་གི་སྐྱེ་བ་བཞེས་པ་རེད་བཞེས་པའི་སྐབས་ལ་ནུབ་ཅིག་ལྷ་ཁང་སྟོང་པ་ཞིག་གི་ནང་དུ་བསྡད། མར་མེ་ཤིན་ཏུ་གསལ་བར་བྱས་ཏེ། ལྷམ་ལ་རྡོག་པ་རྒྱག་བཞིན་དུ། ངལ་གསོ་བའི་སྐབས་གྱང་ལོགས་སུ། དེ་བཞིན་གཤེགས་པའི་སྐུ་གཟུགས་ཀྱི་ལྡེབས་རིས་མཐོང་བས་འདི་ལྟ་བུའི་སྐྱེས་བུ་ངོ་མཚར་ཅན་ཡོད་པ་དངོས་སུ་མཇལ་ན་ཅི་མ་རུང་སྙམ་དུ་ཡིད་ལ་སྨོན་པ་ཡང་ཡང་བྱས་པའི་འབྲས་བུ་ཡིན། སྐུ་ཚེ་རྗེས་མ་རྗེས་མ་ལ་ཤཱ་རིའི་བུར་བྱུང་ནས་ད་སངས་རྒྱས་དང་འབྲལ་བ་མེད་པར་བྱས་བྱུང་ཡ། འབྲས་བུ་ཡིན་པར་གསུངས། སྐུ་རྟེན་རྣམས་རང་རེས་འདམ་དང་ཟངས་སོགས་སུ་མཐོང་བ་འདི། ད་ལྟ་ང་ཚོ་སོ་སོ་སྐྱེ་བོ་ཕལ་པ་ཡིན་ཙང། བི་ཀི་རྒྱུ་ག་རེ་ཡིན་ནས་ཟངས་ཀྱིས་བཟོས་པ་ཡིན་ན་ཟངས་རེད། འདམ་གྱིས་བཟོས་པ་ཡིན་ན་འདམ་རེད་གསེར་ཡིན་ན་གསེར་སྐུ་རེད་དེ་འདྲས་ཅིག་མ་གཏོགས་དངོས་མཇལ་ཐུབ་ཀྱི་མི་འདུག་པ་མོས་པ་དེ་ལ་དངོས་གནས་ཡིན་པ་མོས་པ་བྱས་དགོས་རེད་དེ་ཕ་མཇལ་བའི་ཁ་ཐུག་རེད་དེ། བི་ཀའི། ཨ་ནི། རེད་པ་དང། ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་ན། སོ་སོའི་ལམ་ལ་བསླབ་ནི་བི། སོ་སོའི་རྒྱུད་ལ་བི། ཆོས་རྒྱུན་གྱི་ཏིང་ངེ་འཛིན། ད། ཚོགས་ལམ་ཆུང་ངུ་འབྲིང་ཆེན་པོའི་སྐབས་སུ་རེད་པ་དང། ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་གི་རེད་པ་དང། འོ་ད་དེ་ཐོབ་པའི་ཁ་ཐུག་ལ། ཨ་ནི། མཆོག་གི་སྤྲུལ་སྐུར་མཇལ་ཞིང་ཟེར། ད་ལྟ་སྐུ་གསུང་ཐུགས་ཀྱི་རྟེན་འདི་ཚོ་སྒང་ག་ལོ། ཨ་ནི། ཆོས་རྒྱུན་གྱི་ཏིང་ངེ་འཛིན་སོ་སོའི་རྒྱུད་ལ་ཐོབ་སོང་ན་མཆོག་གི་སྤྲུལ་སྐུ་བི་ཀའི་དངོས་གནས་མཇལ་ཡོང་གི་རེད། ད་དེ་ནས་ཡང་དེ་ནས་ས་དང་པོ། ཐོབ་ན་ལོངས་སྐུ་དངོས་སུ་མཇལ་བ་ཡིན། དེས་ན་སྐུ་དངོས་ཀྱི་འདུ་ཤེས་འཇོག་པ་གལ་ཆེ་གསུངས། ད་སྐུ་གསུང་ཐུགས་དེ་མཇལ་བའི་སྐབས་ལ་སྐུ་དེ་དང་དེ་ཡིན་ཟེར་དངོས་ཀྱི་འདུ་ཤེས་བཞག་དགོས་རེད་གསུངས། ཅེས་གསུངས། ཨ་ད་དེ་དང་པོ། སྦྱོར་བའི་ཆོས་དྲུག་ནང་གི་དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། དེ་བཀྲམ་བཀྲམ་དེ་འགྲིག་གསུངས། ད་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ཚར་སོང་ན་གཉིས་པ་མཆོད་པ་གཡོ་མེད་ཅིང་བཀོད་པ་མཛེས་པར་བཤམས། བཤམས་པ་ནི། ད་དེ་ཡང་གཡོ་མེད་ཅིང་ཞེས་པའི་གཡོ་ལ་རྒྱུའི་གཡོ་དང་ཀུན་སློང་གི་གཡོ་གཉིས་འཆད། ད་རྒྱུའི་གཡོ་ག་རེ་ཟེར་ན་རྒྱུའི་གཡོ་ནི་མཆོད་པའི་མཆོད་པ་ཡང་ཕུལ་ཡག་གི་དེ་ནི་རེད་པ་དང། ཨ་ནི་མཆོད་པའི་རྒྱུ་དེ་སྒྲུབ་པའི་སྐབས་ཐབས་ཤེས་བྱས་པའི་ཁ་ཐུག་ལ་སྒྲུབ་པའི་སྐབས་སུ་སྐྱོན་ཞུགས་པ་སྟེ། ག་འདྲ་རེད་ཟེར་ན། རབ་བྱུང་རྣམས་ཀྱི་རབ་ཏུ་བྱུང་བ་ཚོ་རེད་པ་དང་རབ་བྱུང་རྣམས་ཀྱིས་ལོག་འཚོ་ལྔའི་སྒོ་ནས་མཆོད་པའི་རྫས་བསྒྲུབ་ཡ་དེ་རེད། དེ། སྐྱོན་ཞུགས་པ་རེད་པ་དང། ཁྱིམ་པ་ཚོ་ཡིན་ན་ཁྱིམ་པས་ཀྱང་དམར་ཁེ་དང། ཞེ་དྲག་གི་ཁེ་བཟང་ལུང་པ་ལ་བད་ཀས་མ་བརྡར་བ་འདྲ་པོ་ཅིག་ཁེ་བཟང། རེད་པ་དང་ལེན་ན་དེ་དམར་ཁེ་རེད། ལུང་པའི་ལུགས་དང་མཐུན་པའི་ཁེ་བཟང་ལེན་ན་ཁོ་འཇིག་རྟེན་གྱི་ལུགས་ཁོ་རང་འདི་འཇིག་རྟེན་གྱི་ལས་ཀ་དེ་འཇིག་རྟེན་དང་མཐུན་པ་རེད་པ་འོ་འདི་རེད། དམར་ཁེ་དང། བྲེ་ལོག་དང་སྲང་ལོག། འོ་ད་བྲེའི་རྫུན་མ་བཟོ་ཡ་སྲང་དེང་སང་ཡིན་ན་ཀེ་ལོའི་རྫུན་མ་བཟོ་ཡ་འདྲ་པོ་ད་འོ་ད་འོ་འདི་རེད་དེ་ནས་སྲང་ལོག་འཛུགས་པ་ལྟ་བུ་ཤིན་ཏུ་བྱ་བ་ངན་པས་བསྒྲུབས་པའི་རྒྱུ་ལྟ་བུ་ལ་ཟེར། དེ་ལྟ་བུའི་མཆོད་པ་ཕུལ་བ་ལས་མ་ཕུལ་བ་ལེགས་ཟེར་ད་མཆོད་པའི་རྫས་ཀྱི་ཆེད་དུ་དེ་འདྲ་བྱས་ནས། ད་མགོ་སྐོར་བཏང་ནས་རེད་པ་དང་ཞེ་དྲག་གི་བི་གའི། ལུགས་དང་མི་མཐུན་པའི་ད་ཐབས་ཤེས་བྱས་ནས། དེ་འདྲ་བྱས་ནས། ཨ་ནི་མཆོད་པའི་རྫས་ཕུལ་བ་ལས་མ་ཕུལ་བ་དགའ་གི་རེད་གསུང་ཡང་རིན་པོ་ཆེ་ལ་ཟེར། དེ་ལྟ་བུའི་མཆོད་པ་ཕུལ་བ་ལས་མ་ཕུལ་བ་ལེགས། མཆོད་པའི་སྐད་དོད་པཱུ་ཛ་ཞེས་པ་མཉེས་པ་ལ་འཇུག་པས།

ཨ་ནི་མཉེས་ཟེར་ཡ་དེ་དེ་ལས་སྡིག་པ་བྱེད་ཀྱི་རེད་པ་དང། ཅེས་སོ། དེ་ལྟ་བུའི་ཕུལ་ན་དགྱེས་པ་ག་ལ་འགྱུར། འོན་ཀྱང་དེ་འདྲའི་རྒྱུ་བསྒྲུབས་ཟིན་པ་ཡོད་ན་ད་སོ་སོའི་དེ་སྔ་ཧ་མ་གོ་བ་བྱས་མི་དགེ་བའི་བཤེས་གཉེན་གྱི་དབང་དུ་སོང་མགོ་སྐོར་ཐེབས་ནས་འོ་ད་ཅིག་ལོག་འཚོ་རེ་འདྲ་མི་འདྲ་བྱེད་ནུས་པའི་མིའི་མགོ་སྐོར་སྟངས་འདྲ་མི་འདྲ་བྱེད་པའི་ལོ་ད་མཆོད་པའི་རྫས་མང་པོ་བསྒྲུབས་བཞག་ཡོད་པ་ཡིན་ན་དེ་ཡར་ཕུལ་བཞག་དགོས་རེད། རྒྱལ་བ་སྲས་དང་བཅས་པ་ལ་བསྔོ་དགོས་རེད་ཟེར། ཡོད་ན་རང་གཞན་གྱི་སྡིག་པ་འདག་པའི་ཆེད་དུ་ཕུལ་བ་ལེགས། དེ་ཡང་འདི་ནི་ལོག་འཚོ་ལྔ་ནི། ཁ་གསག་གཞོགས་སློང་རྙེད་པས་རྙེད་པ་འཚོལ་བ་ཐོབ་ཀྱིས་འཇལ་བ་ཚུལ་འཆོས་ལྔས་བསྒྲུབས་པ་སྟེ། ཁ་གསག་ཟེར་དེ་ག་རེ་ཟེར་ན་སྦྱིན་བདག་སོགས་ཕྲན་བུ་སྦྱིན་དུ་རེ་བས་ཁ་ཐེ་ཐེར་བྱེད་པས་དེས་ནོར་སོགས་བྱིན་ན་ལོག་འཚོ་ཡིན། ད་ཁ་གསག་ཟེར་དེ་སོ་སོའི་སྦྱིན་བདག་རེད་པ་དང་སྦྱིན་བདག་ཡོད་ས་ལ་ཕྱིན། ཨ་ནི། བི་གའི་ཀུན་སློང་དེ་ལ་ཅིག་རྙེད་པ་འདྲ་པོ་ཅིག་རྔན་པ་ནོར་ཅིག་བྱུང་ན་བསམ་ཐོབ་རོགས་བྱེད་ན་བསམ་ནས་ཀུན་སློང་དེ་ཁྱེར་ནས་ཨ་ནི་ཁ་ཐིར་ཐིར་འདྲ་པོ་བྱས་ནས། སྐད་ཆ་བི་གའི་འདྲ་མི་འདྲ་བཤད་བི་གའི་སྦྱིན་བདག་སྣང་བ་འགྲོ་བ་འདྲ་པོ་ཅིག་བི་གའི་འདྲ་མི་འདྲ་མང་པོ་ཕར་བཤད། བཤད་བཤད་བཤད་བཤད་བཤད་ནས། རེད་པ་དང་ཨ་ནི་སོ་སོ་ལ་ནོར་ཅིག་རག་སོང་ན་སྦྱིན་བདག་གིས་རྔན་པ་ཅིག་སྤྲད་སོང་ན་ཨོ་དེ་ལོག་འཚོ། ལོག་འཚོ་ཆགས་འགྲོ་གི་ཡོད་རེད། ཁ་གསག་ཆགས་འགྲོ་གི་ཡོད་རེད། ལོག་འཚོ་ཡིན། དེ་ཡང་དེ་འདྲའི་ཀུན་སློང་མེད་པ་ཀུན་སློང་ལ་ཅིག་བྱུང་ན་བསམ་ཡག་འདྲ་པོ་ཀུན་སློང་མེད་པ་བྱས། རང་བཞིན་དྲང་པོའི་ཁ་བྱས་ན་ད་སོ་སོའི་སྦྱིན་བདག་རེད། ཁོ་འབྲེལ་བ་ཡོད་རེད་དེ་ཡིན་དུས་ཡ་རབས་མ་བྱས་ན་འགྲིག་གི་མ་རེད་ལས་རྒྱུ་འབྲས་རུང་གི་མ་རེད་བསམ་ནས་སྦྱིན་བདག་ཡོད་སར་ཕྱིན་སྐད་ཆ་ཁོ་རང་རྣ་བར་འགྲོ་བ་འདྲ་པོ་བྱས་སྦྱིན་བདག་སེམས་སྐྱིད་པོ་ཡོང་ཡ་འདྲ་པོ་སྐད་ཆ་ཕར་བཤད་བཞག་ན་དེ་འགྲིག་གི་ཡོད་རེད། རོ་དང། དྲང་པོའི་ཁེ་ཁ་ཁེ་བྱས་ནས་བྱིན་ཀྱང་ལོག་འཚོར་མི་འགྱུར། ད་དེ་འདྲའི་གི་ཐོག་ནས་སོ་སོ་ལ་རྔན་པ་འདྲ་རག་ན་རག་པ་ཡིན་ནའི་དེ་ལོག་འཚོ་ཆགས་གི་མ་རེད། གཙོ་བོ་གཙོ་བོ་ཀུན་སློང་འདི་རེད་བ། ད་གཞོགས་སློང་ཟེར་དེ་ག་རེ་ཟེར་ན། རྙེད་བཀུར་འདོད་ནས་ཡང་ཀུན་སློང་དེ་གཅིག་པ་རེད། རྙེད་པ་དང་བཀུར་སྟི་འདྲ་བོ་ཅིག་སོ་སོ་རག་ན་བསམ་ནས། ཨ་ནི་སྦྱིན་བདག་སོགས་ལ་ད་སོགས་སྒྲ་སྦྱིན་བདག་དང་གྲོགས་པོ་དང་ངོ་ཤེས་པ་དང་ག་བ་ཡིན་ན། ཨ་ནི་ང་ལ་དེང་སྐབས་ཇ་མར་ཡོད་དེ་འབྲུ་ཅུང་དཀོན་པར་འདུག་ཟེར་བ་ལྟ་བུ། ད་དེང་སང་ང་ཇ་ལྟ་བུ་ཞེ་དྲག་ཡོད་དེ་ཨ་ནི་ཅིག་འབྲུ། རེད་བ་ད་སྔོན་མ་ཡིན་ད་འབྲུ་རྩམ་པ་ཟ་དགོས་རེད་བ་ད། འོ་ད་དེ་འདྲས་ཀྱི་ཕ་གི། རྩམ་པ་འཐག་ཡག་གི་ཕ་གི་འབྲུ་དཀོན་པོ་ཡོད་ཟེར་བ་ལྟ་བུ་འོ་དེ་འདྲས་རེད། དེ་འདྲས་ཟེར་ལབ་པ་ཡིན་ན། ཨ་ནི། ཡང་ན་འདི་ནས་སྔ་ལོ་ཁྱོད་ཀྱིས་སྦྱིན་པའི་རྩམ་པ་དེ་ཤིན་ཏུ་ཕན་པོ་བྱུང་ཞེས་པ་ལྟར་ད་དང་དོད་ཀྱི་དགོས་ཡོད་དུ་འདོར་བ། ན་ནིང་གི་ང་ལ་སྤྲད་བཞག་པའི་རྩམ་པ་མར་དེ་ཡག་པོ་ཞེ་པོ་ཅིག་འདུག་བ་ཟག་བྱེད་ན་ན་ནིང་གི་མར་དེ་ཡག་པོ་ཞེ་པོ་ཅིག་བྲོ་བ་དེ་འདྲའི་རྒྱུ་ནི་རག་ཡག་མི་འདུག་ཟག་བྱེད་ཨོ་ད་དེ་འདྲའི་རག་ཡག་མི་འདུག་དེ་དེ་གང་ནས་བྱུང་པ་ཡིན་ཟག་བྱེད་ན་ཨོ་ད་དེ་ཡང་ཅིག་མར་ཅིག་སྤྲད་ཀྱི་ཡིན་ན་ཡག་པོ་ཡོད་ས་རེད་བསམ་འགྲོ་གི་རེད་བ། དེ་འདྲའི་བྱས་གཞོགས་སློང་བྱས་གཞོགས་ནས་བསླངས་ནས་མར་ང་སྤྲད་རོགས་བྱེད་ཟེར་མ་ལབ་པ་བྱས། ང་ལ་མར་ཅིག་དགོས་ཀྱི་ཡོད་ཟེར་མ་ལབ་པ་བྱས་གཞོགས་ནས་གོ་རྒྱུ་བཏང་ནས། གཞོགས་སློང་ཟེར་ནས་དེ་བས། ཇ་མར་ཡོད་དེ་འབྲུ་ཅུང་དཀོན་པར་འདུག་ཟེར་བ་ལྟ་བུ། སྔ་ལོ་ཁྱེད་ཀྱིས་སྦྱིན་པའི་རྩམ་པ་དེ་ཤིན་ཏུ་ཕན་པོ་བྱུང་ཞེས་པ་ལྟ་བུ་འབྲུ་དང་རྩམ་པ་ཤུགས་ཀྱིས་སློང་བ་ལ་ཟེར་ཟེར། ཡང་རྙེད་འདོད་ཀྱི་ཀུན་སློང་མེད་ན། དེ་འདྲས་ཀྱི་རེ་བ་འདྲ་བོ་ཀུན་སློང་མེད་པ་བྱས་དྲང་པོ་ལབ་བཞག་ན་ཁོ་ཕན་ཐོགས་བྱུང་བ་དེ་བྱུང་ཟེར་གྱི་འགྲོ་གདའ། ཀུན་སློང་མེད་པར་རང་བཞིན་དྲང་པོ་དེ་འདྲ་བརྗོད་ན་གཞོགས་སློང་དུ་མི་འགྱུར་ཟེར། ད་རྙེད་པས་རྙེད་པ་འཚོལ་བ་ནི་ཟེར། ཕར་ཆུང་ངུ་ཞིག་སྦྱིན་ཟེར་ད་སྦྱིན་བདག་སོགས་ལ་ཕར་རྔན་པ་འདྲ་པོ་ཏོག་ཙམ་ཅིག་ཕར་སྤྲད་ཉུང་ཉུང་ཅིག་སྤྲད་འགྲོ་ད་ཕར་ཆུང་ངུ་ཞིག་སྦྱིན་ནས་ཚུར་དེ་ལས་ལྷག་ཞིག་ཡོང་ཐབས་བྱེད་པ་དེ་ཡིན་ཟེར། སྦྱིན་བདག་ལྟ་བུ་ཁ་བཏགས་དང་ད་བོད་ཀྱི་ལུགས་སྲོལ་རོ་ད་སྦྱིན་བདག་སླེབས་སོང་ན་ཨ་ནེ་ཅིག་ཁ་བཏགས་ཁྱེར། ཨ་ནེ། ཇ་ལྡིར་སོགས་ཟེར་རོ་ཇ་ཡི་ཁོག་ལྡིར་ཟེར་རོ་ད་ཇ་བླུག་ས་ལ་ཇ་ལྡིར་སོགས་ཁྱེར་ནས་ཟེར། སྣེ་ལེན་བྱས་ཏེ་བློ་ཕུགས་སུ་གཏོང་སྒོ་ལག་རྟགས་སོགས་ཆེན་པོ་ཡོང་རྒྱུའི་རེ་བ་བྱས་ནས། སོ་སོ་གཏོང་སྒོ་བཏང་ཡ་གི་སྦྱིན་བདག་ཅིག་བྱེད་རོགས་བྱས་ན་བསམ་ནས་རོགས་དང་དེའི་བསམ་བློ་ཁོག་ནས་ཕི་གས་ཇ་ཁྱེར་སྦྱིན་བདག་ཡོད་སར་ཕི་གས་ཕྱིན་ན། ཡོང་རྒྱུའི་རེ་བ་བྱས་པ་ལ་ཟེར་ཟ། རྙེད་པས་རྙེད་པ་འཚོལ་ཟེར་ཡ་དེ། དེང་སང་རང་རེས་དེ་འདྲ་བྱས་ནས་ལྕགས་ཀྱུ་ཨམ་ཞིག་བཏང་བ་ཡིན་ཟེར་ཟ། དེ་རིང་ངས་ལྕགས་ཀྱུ་ཅིག་བཏང་བཞག་ཡོད་ས་ག་བྱེད་རོགས་དང། དེ་རིང། ཨང་ཞིག་བཏང་བ་ཡིན་ཟེར་ནས་ལོག་འཚོ་ལ་ནན་ཏན་བྱས་པ་ཡོད། ཡང་དེ་འདྲའི་ཀུན་སློང་མེད་པར་རང་བཞིན་དྲང་པོས་སྦྱིན་བདག་ལ་སྣེ་ལེན་བཟང་པོ་བྱས་ཀྱང་ལོག་འཚོར་མི་འགྲོ་ཟེར་བ་དང། ཀུན་སློང་དེ་འདྲའི་མེད་པ་བྱས་རང་བཞིན་དྲང་པོ་བྱས་ནས་སྦྱིན་བདག་ལ་སྣེ་ལེན་བྱེད་དགོས་ར་བ་དང་པོ། ཚུར་ཕན་དྲིན་བྱས་པ་ཡིན་ཙང་ཕར་དྲིན་ལན་ལོག་འཇལ་བྱེད་རྒྱུ་ཡོད་མ་ར་བ། སྦྱིན་བདག་ལ་སྣེ་ལེན་བཟང་པོ་བྱས་ཀྱང་ལོག་འཚོར་མི་འགྱུར། ཐོབ་ཀྱིས་འཇལ་བ་ནི་མི་འདོད་བཞིན་དུ་ནན་གྱིས་སློང་བ་དང། འོ་དེ་རེད་ད། གཞན་ལ་འབུལ་རྒྱུ་རང་ལ་བསྒྱུར་བ་དང། སྦྱིན་བདག་ཆེ་གེ་མོས་ངོས་ལ་ཇ་མར་བྱིན་པ་ཤིན་ཏུ་ཕན་པོ་བྱུང་ཞེས་པ་འདྲ་བོ། ཤུགས་ཀྱིས་སློང་བ་ལྟ་བུ་ཟེར་ཟེར་བ་ད། མ་སྤྲད་རང་དབང་མེད་པ་འདྲ་བོ་བཟོས་བཞག་རེད་ད། ཡང་རྙེད་འདོད་ཀྱི་རྙེད་པ་འདོད་ཀྱི་ཀུན་སློང་མེད་པར། རང་བཞིན་དྲང་པོས་ད་གནས་སྟངས་འདི་བརྗོད་པ་ཡིན་ན་དྲང་པོས་དེ་འདྲ་བརྗོད་པ་ནི་ཐོབ་འཇལ་དུ་མི་འགྱུར། ད་ཚུལ་འཆོས་ཟེར་དེ། ཚུལ་ཁྲིམས་འཆོས་པ་ཟེར་ཡ་ར་བ་ཚུལ་ཁྲིམས། ཚུལ་འཆོས་ཟེར་དེ་ཤག་ཏུ་གང་བྱུང་བྱས་སོ་སོའི་ཤག་ལ། མིས་མ་མཐོང་ས་ལ། གང་བྱུང་བྱུང་གང་བྱུང་མ་བྱུང་བྱས། སྦྱིན་བདག་སོགས་ཀྱི་མདུན་དུ་བཅས་མཚམས་བཙུན་མདོག་ཁ་བོ་རེ་བ་ད། སྦྱིན་བདག་དང་ད་མིས་མཐོང་ས་ལ་བེ་ག་ཞི་པོ་ཅིག་བཙུན་པོ་ཡིན་མདོག་ཁ་བོ་རེ་བ་ད་བྱས་ནས་བེ་གའི། བཙུན་མདོག་ཨ་ནི་དུལ་མདོག་བྱས་ནས་ས། རྙེད་པ་དངུལ་སོགས་ཕྲན་བུ་སྦྱིན་ཨེ་ཡོང་གི་རེ་བ། བྱས་ཙང་རྙེད་པ་དང་དངུལ་སོགས་སྦྱིན་ཨེ་ཡོང་གི་རེ་བ་དེ་མེད་ན། སྐྱོན་ཡོད་མ་རེད། རེ་བ་དང་རེ་བ་དེ་ཡོད་ན་ད་དེ་ཚུལ་འཆོས་ཆགས་འགྲོ་གི་རེད། ཕྲན་བུ་སྦྱིན་ཨེ་ཡོང་གི་རེ་བ་བྱས་པ་ལ་ཟེར་ས། ཡང་དེ་འདྲའི་ཀུན་སློང་མེད་པར་ཁྱིམ་པ་སུན་འབྱིན་བྱས་ན་མི་རུང་ཟེར། རེ་བ་དང་དུས་རྒྱུན་སོ་སོའི་བས་གང་བྱུང་མ་བྱུང་བྱས་དེ་འདྲ་ཡིན་ནས་དགོན་པ་ཕྱི་ལོགས་མར་ཐོན་ཡོང་དུས། ད་མི་མང་གིས་མཐོང་པ་ཡིན་ན་ཁྱིམ་པ་སུན་འབྱིན་བྱེད་ཀྱི་རེད་དགེ་འདུན་ལ་ཁ་བཏང་གི་རེད་དེ་རུང་གི་མ་རེད་བསམ་ཡིན་ལུང་ཚུལ་ལྡན་བྱེད་འགྲོ་བ་ཡིན་ན་དེ་འགྲིག་གི་ཡོད་རེད་བསྟན་པ་ལ་ཕན་གི་ཡོད་རེད་ར་བ་ད། སུན་འབྱིན་བྱས་ན་མི་རུང་སྙམ་པས་ཤག་ཏུ་སྡོད་དུས་ལས་བཙུན་མདོག་ཁ་བ་བྱས་ཀྱང་ཚུལ་འཆོས་སུ་མི་འགྲོ་ཞེས་བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེས་གསུངས། དེ་བཞིན་དུ་རང་རེ་རབ་བྱུང་རྣམས་ཀྱིས་སྡོམ་པ་གསུམ་གྱི་བཅས་མཚམས་ཁ་རལ་སྣ་རལ་དུ་བཏང་ནས། རབ་ཏུ་བྱུང་བ་ཚོ། སྡོམ་པ་གསུམ། བཅས་མཚམས་དེ་ཚོའི་ཁ་རལ་སྣ་རལ་ཕར་བཏང། བཏང་ནས་ཚོང་སོགས་ཀྱིས་རྒྱུ་བསྒྲུབས་ནས། ད་དགོས་ཡ་དེ་པིཀའི་རབ་ཏུ་བྱུང་ནས་སྡོམ་པ་ཡག་པོ་བསྲུངས། སྤོང་བ་བསམ་གཏན་ཀློག་པ་ཐོས་བསམ་བྱ་ཡ་དེ། གྲྭ་པའི་ལས་ཀ་དེ་ར་བ་ད། རབ་ཏུ་བྱུང་བའི་ལས་ཀ་དེ་ར་བ། ཡིན་ན་ཡང་དེ་མ་བྱས་པ་བྱས།

ད་དགེ་འདུན་ལ་ཡང་མཆོད་པ་ར་བ་ད་གཏོང་སྒོ། གང་བྱས་ཡ། གང་བྱས་ག་བ་མཆོད་པ་ཕུལ་བ་ཡིན་ནའང་ད། དེ་འདྲའི་ཕྱིར་མཆོད་པ་ཕུལ་ཀྱང། ཕན་ཡོན་ལས་ཉེས་དམིགས་ཆེ་བ་འབྱུང་སྲིད། ད་གོ་གཏོང་སྒོ་དང་སོ་སའི་གི་མིང་ཅིག་ད་ཡོང་གི་ར་བ་ད་འཇིག་རྟེན་གི་སེམས་འདི་གི་མིང་གཏམ་ཅིག་ད་ཡོང་གི་ཡོད་འགྲོ། ར་བ་ད་ཡོང་གི་ཡོད་འགྲོ་མེད་འགྲོ་ཧ་གོ་གི་མ་ར་བ་ད་འདོ། རེད་དེ། ཨ་ནི་ཕི་གེ། དེ་རེད་ཡོད་མ་རེད། མཆོད་པ་དངོས་གནས་རེད་ཡོད་མ་རེད། ཉེས་པ་ཆེན་པོ་བསགས་བཞག་ཡོད་རེད། ཕན་ཡོན་ལས་ཉེས་དམིགས་ཆེ་བ་འབྱུང་སྲིད། ཀུན་སློང་གི་གཡོ། ད་རྒྱུའི་གཡོ་ཟེར་དེ་འགྲིག་སོང་བ། མཆོད་པ་གཡོ་མེད་པ། མཆོད་པ་ཕུལ་དགོས་རེད། ཡིན་གཅིག་མིན་གཅིག་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་མཆོད་པ་ཕུལ་ཡ་རེད། མཆོད་པ་ཕུལ། མཆོད་པ་ཕུལ་ནས་མཆོད་པ་དེ་གཡོ་མེད་པ་ཕུལ་དགོས་རེད། གཡོ་དེ་ག་རེ་ཟེར་རྒྱུའི་གཡོ་དང་ཀུན་སློང་གི་གཡོ། རྒྱུའི་གཡོ་དེ་འགྲིག་སོང་བ། ད་ཀུན་སློང་གི་གཡོ་ག་རེ་རེད། ཀུན་སློང་གི་གཡོ་ནི་མཆོད་པ་འབུལ་དུས་གཏམ་འདོད་དང་མཛེས་ཆོས་ལྟ་བུའི་ཀུན་སློང་ངན་པས་བསླད་པ་ལ་ཟེར་ཏེ། འགྲོ་མགོན་རིན་པོ་ཆེ། ཐ་ན་དཀོན་མཆོག་མཆོད་པ་རེ་བྱས་ཀྱང་མི་ཡིས་མཐོང་དུ་རེ། ཞེས་གསུངས་པ་ལྟར། ཐ་ན་དཔེ་དཀོན་མཆོག་གི་མཆོད་པ་ཅིག་བྱས་པ་ཡིན་ན་ཡང་མི་གིས་ཅིག་གོ་རོགས་བྱས་ན་བསམ། མཆོད་པ་བྱས་ཏེ་མི་གིས་ཅིག་མཐོང་རོགས་བྱས་ན་བསམ། འགྲོ་བ་ད་དེ་རིང། བསམ་ནས་འོ་དེ་རེད། གསུངས་པ་ལྟར་རང་རེས་མཆོད་པ་རེ་ཕུལ་ཡང་ཁེ་འདོད་གྲགས་འདོད་སོགས་ཆོས་བརྒྱད་ཁོ་ནར་ཤོར། ཅུང་ཟད་དྲག་པ་ཚོས་ཀྱང་ཚེ་རིང་བ། ནད་མེད་སོགས་ཀྱི་ཀུན་སློང་ལས་མི་འབྱུང། དགེ་འདུན་ལ་བསྙེན་བཀུར་ལྟ་བུ་ཞིག་བྱས་ནའང་བསོད་ནམས་ལ་མི་རེ་བར། བཏང་སོང་ཟེར་བའི་སྙན་གྲགས་ལ་གཙོ་བོར་རེ། བསོད་ནམས་ལ་རེ་བ་ཡིན་ན་ཨའུ་ཟེར་བ་དང། དེ་མ་རེ་བ་བྱས་དགེ་འདུན་ལ་འབུལ་གྱི་མཆོད་པ་ཕུལ་ན་སོ་སོ་ལ་བསོད་ནམས་དཔག་ཏུ་མེད་པ་ཐོབ་ཀྱི་རེད་ཟེར་དེ་བསམ་མནོ་དེ་བཏང་ནས་མཆོད་པ་མ་ཕུལ་བ་བྱས་གཏོང་སྒོ་བཏང་སོང་ཟེར་ཅིག་བསམ་མནོ་བཏང་ནས་མཆོད་པ་ཕུལ། དེ་མ་བཏང་ན་བཏང་མ་སོང་ཟེར་ཡོང་བསམ་རེ་བ་དང། ཁོས་བཏང་མ་སོང་ཟེར་ཡོང་བསམ་ན་ཡང། འཚེར་སྣང་འདྲ་པོ་གཅིག་གིས། དེ་ཁྲལ་གྱི་བཟོ་འདྲ་ཆགས་རོགས་ད། དེ་དེ་ནས་ཉེས་དམིགས་མ་གཏོགས་དགེ་བ་ཡོང་གི་མ་རེད། བཏང་སོང་ཟེར་བའི་སྙན་གྲགས་ལ་གཙོ་བོར་རེ། དེ་རིང་འགྲུལ་པ་ལྟ་བུ་ཞིག་གིས་ཤག་ཏུ་འོང་རྒྱུ་ཡིན་ཚེ། ད་སོ་སོའི་བེ་ག་ངོ་ཤེས་པ་འདྲ་པོ་དང་སྦྱིན་བདག་གྲགས་འདྲ་པོ་དང་གཅིག་གལ་ཆེ་བ་འདྲ་པོ་བཅས་ད་སོ་སོའི་ཤག་ལ་རོགས་ད་སླེབས་ཡོང་གི་ཡོད་ན།

སྦྱིན་བདག་ཡོང་གི་ཡོད་པ་འདྲ། ཟག་བྱ་དེ་རིང། ཕ་ཇོ་དེ་གའི་ཨོ་གཅིག་ཡོང་གི་ཡོད་མར་བཏང་ཟག་བྱ་དེ་རིང། རྒྱུས་ཡོད་ཡིན་ཙང་ནམ་རྒྱུན་གལ་མེད་རེད་བ་ད་དེ་རིང་ཡང་གཅིག་ཡོང་གི་ཡོད་མར་བཏང་ཟག་བྱ། རེད་རེད་ཟག་བྱ་རོགས་གནང། མཆོད་མེ་ཞིག་ཀྱང་ཕུལ། ཨ་ནི་སྤོས་ཀྱི་དྲི་མ་མངར་སིང་ངེ་བྱས་ནས་སྒུག་སྡོད་པ་དེ་ཀུན་སློང་གི་ཀུན་སློང་གང་གི་ཕྱིར་ཡིན་ཞིབ་ཏུ་སོམས་དང། ད་མཆོད་པ་ཕུལ་ཡ་དང་སྔར་སེང་སེང་བྱེད་ཡ་དེ། གད་པའི་རེ་བ་དང་གནས་ཁང་བྱེ་བསྡུར་བྱེད་ཡ་དེ། ག་རེ་བྱས་ནས་ད་ཀུན་སློང་ག་རེ་གི་ཐོག་ནས་བྱས་བཞག་དེ་འདྲའི་མཆོད་པའི་ཕན་ཡོན་དང་ཉེས་དམིགས་གང་ཆེ་ཆ་རྟོགས་དཀའ། དཀའ་ལས་ཁག་པོ་ཞེ་དྲག་རེད་ད་དེ། རེད་བ་དང། ཕན་ཡོན་ལས་ཉེས་དམིགས་ཆེ་ཡ་འདྲ་པོ་ཡོང་གི་རེད་བ་དང་ཉེན་ཁ་ཡོད་རེད། དགེ་བཤེས་འབེན་བྱེད། དགེ་བཤེས་འབེན་གུང་རྒྱལ་ཞུ་ཡ་ཅིག་ཡོད་རེད་བ་དང་བཀའ་གདམས་པའི་ཨོ་ད་དགེ་བཤེས། རྩ་ཆེན་པོ་ཅིག་ཡོད་རེད། དགེ་བཤེས་འབེན་གྱིས་ཉིན་གཅིག་ཡོན་བདག་ཅིག་མཇལ་དུ་ཡོང་ཟེར་བས་དཀོན་མཆོག་གི་མཆོད་པ་ཅི་བཟང་བཤམས། སྟན་ལ་བཞུགས་ནས་ཀུན་སློང་ལ་བརྟགས་པས་ཡོན་བདག་གི་ངོར་མཛེས་ཆོས་སུ་སོང་བར་གཟིགས་ནས། ཧར་ཏེ་བཞེངས་ནས་ཐལ་བ་སྤར་གང་གཏོར་ནས་དགེ་སློང་རང་ཟོག་མ་བྱེད་ཅེས། མ་བྱེད་པར་བཞུགས་ཤིག་ཅེས་གསུངས་ནས་ཐལ་བ་ཕུང་ངེར་བཅུག་ནས་བཞུགས། ངེར་བཅུག་ནས་བཞུགས། དགེ་བཤེས་འབེན་གུང་རྒྱལ། བྱས་ནས་ད་ཡར་མཚམས་ལ་བཞུགས་ནས་རེད་རེད་པ་དང། ཐག་རིང་པོ་ལ་ཡར་མཚམས་ལ་བཞུགས་བསྡད་ཡོད་ས་རེད་བ་དང། མཚམས་ལ་བཞུགས་པའི་ཁར་དུ་དེ་གཉིས་འགའ་དེ་ཨ་ནི་སྦྱིན་བདག་ཁོ་རང་གི་སྦྱིན་བདག་གལ་ཆེན་པོ་ཅིག་ཡར་མཇལ་ཁ་བཅར་གི་ཡིན་ཟེར་ལན་འབྱོར་ཡོད་ཀྱི་རེད་བ། ཞོགས་ཀས་བཅར་ཡོང་གི་ཡིན་ཟེར་ག་ན་ཨ་ནི་ཞོགས་ཀས་ཡར་བཞག།

ཨོ་ད་ངས་དེ་རིང་ནམ་རྒྱུན་ལས་ལྷག་པའི་དཔེ་དགེ་བཤེས་འདྲ་པོ་བྱས། ཡོན་ཆབ་ཕུལ་དཔེ་ཞིབ་པོ་བྱས་ཏེ་ཨ་ནི་ག་རེ་རེད་དེ། དཀོན་མཆོག་ལ་ཡར་ཕུལ་ཡག་གི་ཆེད་དུ་རེད་བས་རེད་འདུག་བས་ཨ་ནི་སྦྱིན་བདག་གི་ངོ་སྲུང་ཙམ་རེད་བཞག་ཟེར་གམ་ཨོ་དེ་སྦྱིན་བདག་གི་ངོ་སྲུང་ཙམ་རེད་བཞག་ཨོ་དེ་ལས་མཆོད་པ་ཕུལ་བ་ལས་མ་ཕུལ་དགའ་གི་རེད་དགོངས་ནས་ལམ་རྒྱུ། ལམ་སེང་དཔེ་ཐུགས་སེམས་དྲན་པས་ཟིན་པ་རེད་བ་ད། ལམ་སེང་ཧོབ་དེ་ཁ་ལ་ཡར་བཞེངས་ནས་ཕ་གིའི་གོ་ཐལ་ཐལ་ལ་རེད་བ་ད། དེ་ལ་པ་ར་གང་གི་ནི་མཆོད་པ་མཆོད་པ་གང་དེ་གཏོར་བྱ་ར་དོས། དེ་ལ་ཚུགས་ཚུགས་ཅི་ནི་བྱ་བྱ། སྦྱིན་བདག་ལས་རན་ཡོན་དུས་དེ་ལ་ཚུགས་ཚུགས་ཆགས་དེ་ཡང་ར། དེ་གོང་ནི་ཙང་སི་སི་ཞི་བོ་ར་བར་སྦྱིན་བདག་ལས་ནི་ཡ་པའི་དེ་ལ་ཚུགས་ཚུགས་ཅི་ནི་འོང་དེ། དེ་བཅུ་བའི་གང་ན་འདི་ནི་དགེ་སློང་རང་སོགས་མ་བརྒྱད། བཞུགས་ཤིག་ཅེས་གསུངས་ནས་ཐང་བ་ཕུང་ངུར་བཅུད་ནི་བྱ། འོ་ད་དེའི་གནས་ཚུལ་དེ་ད་སྦྱིན་བདག་ག་གོ་བར་ག་རེ་ཡིན་ན་ཞུས་སྒང་ན། ཐལ་ལ་ཚུབ་ཚུབ་བྱས་ཡ་དེ་ག་རེ་རེད་ཟེར་སྒང་འོ་ད་ང་དུས་བསམ་བློ་ཁོག་སོགས་དང་པོ་དུས་དུས་བྱས་ནས་ད་དུ་རི་རྩ་དེ་རེད་མི་འདུག་ཟེར་ཏེ། ཨ་ནི་ཀུན་སློང་དེ་ཡག་པོ་མ་རེད་བྱས་ནས་འདུག་ཨ་ནི་དེའི་སྦྱིན་བདག་གི་ཕ་བཤད་ཕ་གཅིག་གཅིག་གཅིག་བཤད་གཅིག་གཅིག་བྱས་ནས་ད། གནས་ཚུལ་གསལ་དེ་ཁོ་ལྷག་པ་ཁེ་དྲུག་གི་ཡོད་ཙང་ཨ་ནི་སྟོད་དིང་རི་ཕ་དམ་པ་སངས་རྒྱས་ཀྱིས་གསན་པ་རེད། དགེ་བཤེས་འབེན་གུང་རྒྱལ་གྱིས་མཆོད་པ་ལ་ཐལ་ལ་བཏབ་བྱས་ཡ་དེ། དེ་གསན་པ་ཡིན་ཙང། སྟོད་དིང་རི། གླང་འཁོར་དུ་ཕ་དམ་པ་སངས་རྒྱས་ཀྱིས་གསན་པས་བོད་ཀྱི་མཆོད་པ་ཐམས་ཅད་ཀྱི་ནང་ནས་འབེན་གུང་རྒྱལ་གྱི་མཆོད་པ་དེ་བཟང་བ་བྱུང་གསུངས་དེ་ད་བོད་ཀྱི་དེ་ནས་མཆོད་པ་ཐམས་ཅད་ཀྱི་ནང་ནས་མཆོད་པ་བྱས་ཡ་བ་མཆོད་པ་ཕུལ་ཡ་འབེན་གུང་རྒྱལ་གྱི་ཕ་གིའི་ཐལ་ལའི་མཆོད་པ་དེ་ད་ཡེ་བཟང་ཤོས་བྱུང་བ་རེད། འོ་འདི་རེད། འབེན་གུང་རྒྱལ་གྱི་མཆོད་པ་དེ་བཟང་བ་བྱུང་དེ་ཅི་ཡིན་ཞེ་ན་ཁོང་གིས་འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་འདེབས་ཐུབ་པ་བྱུང། འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་བཏབ་ཡ་དེ་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད། ང་ཚོའི་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་འགྲོ་འགྲོ་རོགས་གདའ། འགྲོ་འགྲོ་རོགས་གདའ། བྱས་ཙང་དབང་དུ་མ་འགྲོ་བ་མོ་དགོ་དམ་དུ་ཐལ་བ་བཏབ་ནས་དགེ་བཤེས་འབན་གུང་རྒྱལ་གྱིས་འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་བཏབ་ཞག་རེད་ད་དེ་མཆོད་པ་ཡག་ཤོས་དེ་རེད་དངོས་གནས་རེད།

མཆོད་པ་དང་འདི་རེད། དེ་ཅི་ཡིན་ཞེ་ན་ཁོང་གིས་འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་འདེབས་ཐུབ་པ་བྱུང་གསུངས་ཤིང་ཤིན་ཏུ་མཉེས་མཉེས་མཛད་དེ་དེ་ཡང་མཆོད་པ་ཕུལ་བ་དེ་ལ་བསྔགས་བརྗོད་མཛད་པ་མིན་ཟེར། ཡ་གི་མཆོད་པ་འདི་ནི་མཆོད་པ་ཕུལ་ཡས་དེ་ལ་བསྔགས་བརྗོད་མཛད་པ་མ་རེད། ཐལ་བ་བཏབ་པ་དེ་ལ་བསྔགས་བརྗོད་གནང་བ་རེད་ཟེར་བྱས་ཙང་རེད་འདུག་བ། ཐལ་བ་བཏབ་པ་དེ་ལ་བསྔགས་བརྗོད་གནང་བ་རེད། དེས་ན་ཀུན་སློང་ཚེ་འདིའི་ཆོས་བརྒྱད་ལྟ་ཞོག། རང་ཉིད་གཅིག་པུའི་མངོན་མཐོ་ངེས་ལེགས་སོགས་ཀྱི་ཆེད་དུའང་མི་བྱ་བར་བྱང་ཆུབ་ཀྱི་སེམས་ཀྱིས་ཟིན་གང་ཐུབ་བྱ་བ་གནད་ཆེ། ད་མཆོད་པ་ཕུལ་བའི་སྒང་ལ་སྤོས་རྐང་གཅིག་མ་གཏོགས་མ་ཕུལ་ན་མཆོད་མེ་རྐང་གཅིག་མ་གཏོགས་མ་ཕུལ་ན་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་དོན་ད་ཕུལ་དགོས་རེད། བཀོད་པ་མཛེས་པར་བཤམ་ཞེས་པ། སྐུ་གསུང་ཐུགས་ཀྱི་རྟེན་དགྲམ། དང་འདི་ནི་མཆོད་པ་གཡོ་མེད་པར། བཀོད་པ་མཛེས་པར་བཤམས། མཛེས་པར་བཤམས་ཟེར་དེ། མཛེས་པ་སྟེ་འགའ་ཞིག་གིས་མཛེས་ཆོས་མི་དགོས་ཞེས། མཆོད་པ་ཕུལ་ཕུལ་བ་ཡིན་པ་ལས་སྙིང་རྗེ་བོ་འདྲ་བོ་པས་བང་འབྲས་བུ་འདྲ་བོ་མ་བྱས་གང་བྱུང་མང་བྱུང་ཕར་བཞག་བཞག་ན་དེ་ཡོང་གི་མ་རེད། ཁོ་མཛེས་པར་བཤམས་ན་དེ་ག་ཚོད་ཀྱི་ཡང་བསོད་ནམས་ཅིག་ཐོབ་ཡ་ཡོད་རེད། དབྱིབས་དང་སྒྲིག་ལུགས་སོགས་གང་བྱུང་གང་བྱུང་བྱུང་དུ་བྱས་པ་སྣང་ཡང་མཆོད་པ་ལ་དེ་ལྟར་མི་བྱ་བར་བཟོ་དབྱིབས་དང་སྒྲིག་ལུགས་སོགས་གང་མཛེས་བྱ་དགོས། ད་སོ་སོའི་བཟོ་དབྱིབས་དཔེར་ན་གཏོར་མ་ཡིན་ན་གཏོར་མའི་དབྱིབས། འོ་ད་མཐོང་བ་བརྒྱུད་པའི་བླ་མ་ཡོད་པ་དང་བླ་མ་གོང་མ་ཚོ་གི་དཔེ་ཕྱག་ལེན་གཅིག་ཡོད་རེད། སོ་སོ་སོ་སོའི་དཔེ་བླ་མ་གོང་མ་ཚོ་གི་ཕྱག་ལེན་དེ་དེ་དང་མཐུན་པའི་མ་ཉམས་པ་དབྱིབས་འོ་ད་ག་འདྲ་གཅིག་ཡིན་ནའི་འོ་ད་ཟླུམ་པོ་གཅིག་ཡིན་ནའི་རེད་གྲུ་བཞི་གཅིག་ཡིན་ནའི་རེད་ཟུར་གསུམ་གཅིག་ཡིན་ནའི་འོ་ད་དབྱིབས་དེ་སྙིང་རྗེ་བོ་གཅིག་མཛེས་པོ་གཅིག་འོ་དེ་ནས། སྒྲིག་ལུགས་དེ་ཚོ་གང་ག་ལོ་འོ་དང་ཕྱག་ལེན་ནང་ལྟར་བྱས་ནས་གང་བྱུང་མང་བྱུང་མིན་པ་བྱས། སྒྲིག་ལུགས་སོགས་གང་མཛེས་བྱ་དགོས། མཆོད་པ་བཀོད་པ་མཛེས་པར་བཤམས་ན་རང་ཉིད་སངས་རྒྱས་པའི་སྐབས་ཀྱི་མཚན་དཔེའི་རྒྱུར་འགྱུར་བར་གསུངས་མཆོད་པ་དེ་ཚོ་བ་མཛེས་པོ་བྱས་ཕྱག་ལེན་དེ་ཚོ་མ་ཉམས་པ་བྱས་བ་བྱེད་ཀྱི་ཡིན་ན་སོ་སོ་སངས་རྒྱས་པའི་སྐབས་ཀྱི་མཚན་དཔེ་ཐོབ་ཡག་གི་རྒྱུ་དེ་འགྲུབ་གི་ཡོད་རེད། མཛེས་པོ་བྱས་དབྱིབས་ཀྱི་མཆོད་པ་རེག་གི་ཡོད་རེད། བཀོད་པ་མཛེས་པར་བཤམས་ན་རང་ཉིད་སངས་རྒྱས་པའི་སྐབས་ཀྱི་མཚན་དཔེའི་རྒྱུ་རུ་འགྱུར་བར་གསུངས། རེད་པ་ད་ལྟ། དཔེར་ན་གཏོར་མ་ཡིན་ནའི་དྲུག་ཅུ་མ་འདྲ་པོ་ཅིག་ཡིན་ནའི་ཁོ་རང་ཁོ་རང་ཕྱག་ལེན་ཡོད་རེད་པ་དང་སོ་སོ་ཡང་མཛེས་པོ་བྱེད་དགོས་རེད་ཟེར་དུས་དཔེ་གང་མཛེས་མཛེས་བྱས་ནས་ཕྱག་ལེན་དེ་ཁྱོན་ནས་མ་མཐུན་པ་བྱས་ན་ཡང་སྤྱི་མཛེས་གོང་མཛེས་སུ་ཐོས་པ་རྒྱ་ཡ་ཡོད་མ་རེད། འགྲོ་བ་དང། ཡང་རྫས་བུ་པའི་རྫས་ཐག་ཆོད་ནས། ལག་པ་བདེ་དྲགས་ནས་ཡང། བྱས་ན་ཡང་ཕྱག་ལེན་དེ་རྒྱུད་འགྲུབ་པ་རེད། བླ་མ་གོང་མའི་ཕྱག་ལེན་དེ་ལ་བྱིན་རླབས་ཅིག་ཡོད་རེད། བླ་མ་གོང་མ་གང་བྱེད་སོ་སོའི་བླ་མའི་ཕྱག་ལེན་དེ་བྱེད་ཀྱི་ཡིན་ན་བླ་མའི་བྱིན་རླབས་དེ་མར་ཡོང་གི་ཡོད་རེད། བླ་མའི་ཕྱག་ལེན་དེ་མ་བྱས་ནས་གསར་པ་ཅིག་བྱས་བསྡད་ན། ད་བླ་མའི་བྱིན་རླབས་དེ་ང་ཡོད་མ་རེད་པ་ད་སོ་སོ་ལ་བྱིན་རླབས་རེ་བྱེད་བྱེད་རྒྱུ་ཡོད་ན་མ་གཏོགས་མ་རེད་པས་ཨོ་ཧོ་སོ་སོ་ལ་བྱིན་རླབས་རེ་བྱེད་བྱས་ཡོད་ན་མ་གཏོགས་ཨ་ནི་ཡོད་མ་རེད་ཨོ་དེ་རེད། བྱས་ཙང། བྱིན་རླབས་ཀྱི་རྒྱུན། བྱས་ཙང། བྱིན་རླབས་དེ་མར་བརྒྱུད་ཡག་གི་ཆེད་དུ་དེ་ནི་ཕྱག་ལེན་མ་ཉམས་པ་བྱས་སྡོད་དགོས་ཡ་དེ་རེད་ཏག་ཏག་བླ་མ་གོང་མ་དེ་གི་གནང་ཡ་དེ་རྗེས་མ་དེ་གི་རྗེས་མ་དེ་གི་གནང་ཡ་དེ་དེ་འོག་མ་དེ་གི་དེ་འོག་མ་དེ་དེ་གནང་ཡ་དེ་གི་གོ་བྱིན་རླབས་ཀྱི་རྒྱུན་དེ་མར་ཡོང་གི་ཡོད་རེད་པ་འདུག་སེ་རེད། འདི་ནི་སངས་རྒྱས་པའི་སྐབས་ཀྱི་མཚན་དཔེའི་རྒྱུར་བརྗོད་པ་གསུངས་ས། འབུལ་སྐབས་ཀྱང་རང་གི་ལག་བསྟར་ནས་འབུལ་དགོས་ཀྱི་དགེ་ཕྲུག་དང་གཡོག་པོ་སོགས་ལ་འབུལ་དུ་བཅུག་ན་བསོད་ནམས་རང་ལ་མི་ཐོབ། ད་ཡོན་ཆབ་ཕུལ་ཡག་འདྲ་པོ་དང་མཆོད་པ་ཕུལ་ཡག་འདྲ་པོ་དང་འོ་ད་དེ་སོ་སོའི་བེ་གི་ལག་བསྟར་ནས་སོ་སོས་མཆོད་པ་ཕུལ་སོ་སོའི་སྦྱིན་པ་བཏང་ནས་སོ་སོའི་སྦྱིན་པ་ལག་ཐོག་ཏུ་བཏང་ཟེར་དེ་རེད་འམ་དེ་ནས་མ་གཏོགས་བསོད་ནམས་དེ་ལག་བསྟར་བའི་དེ་ནས་མཆོད་པས་མཆོད་པ་ལག་བསྟར་ནས་ཕུལ་བའི་བསོད་ནམས་དེ་སོ་སོ་ལ་ཐོབ་ཀྱི་ཡོད་མ་རེད་དེ་ཡིན་ཙང་རང་ལ་མི་ཐོབ་ས་ཇོ་བོ་ཆེན་པོ་སྐུ་ན་ཤིན་ཏུ་མཐོ་བའི་སྐབས་ཀྱང་བྱིན་པ་འདར་ཁྲི་ལི་ལི་ཡོན་ཆབ་འབུལ་བར་མཛད་པས། གཞན་གྱིས་ཇོ་བོ་འོ་བརྒྱལ་བ་འདུག་པས་བདག་ཅག་གིས་འབུལ་ཞེས་ཞུས་པ་ན་ཇོ་བོ་ཆེན་པོས་འོ་ན་ངས་ཟ་བའི་ཚེ་ནའང་ཇོ་བོ་འོ་བརྒྱལ་བ་འདུག་ཅེས་ངོས་ཀྱི་ཟས་སྐལ་ཁྱོད་ཚོས་ཟ་བའམ་ཞེས་གསུངས་པ་རེད། རྒྱ་གར་ན་སྔོན་གྱི་ཆོས་རྒྱལ་ཆེན་པོ་རྣམས་ཀྱིས་སྦྱིན་པ་ཆེན་པོ་མཛད་པའི་ཚེ་ནའང་བློན་པོ་སོགས་ལ་སྦྱིན་དུ་མི་བཅུག་པར་སྦྱིན་པའི་ཁང་པ་བརྩིགས། དེའི་ནང་དུ་རྒྱལ་པོ་བཞུགས་ནས་སྦྱིན་བྱའི་ནོར་རྣམས་སྤུངས་ཏེ་རྒྱལ་པོ་རང་གིས་ཕྱག་བསྟར་ནས་གནང་བ་རེད། དེས་ན་སྦྱིན་པ་ལག་ལེན་གྱི་ཁྱད་པར་ཞེས་རང་གི་ལག་བསྟར་ནས་འབུལ་བ་གནད་ཆེ་ས། ལག་ལེན་གྱི་ཁྱད་པར། མཆོད་པའི་རྫས་རང་ལ་འབྱོར་པ་ཡོད་ན་ཐུད་ཀྱི་སྔོ་ས་དང། སོ་སོ་ལ་དཔལ་འབྱོར་ཡག་ན་ཡག་པོ་ཡོད་ན་ཐུད་ཀྱི་སྔོ་ས་དང། དེ་ནས་ལོ་མའི་སེར་ས་ནས་མ་སོང་བར། ཐུད་ཀྱི་སྔོ་ས་ཟེར་དུས་ད་སྡུག་ས་དེ་རེད་པ་ཐུད་ཡིན་ན་སྔོན་པོ་ཆེར་བྱས་ཏེ་རུལ་ཐུད་དེ་རྒྱུན་རིང་པོ་ཆགས་ནས་སྔོ་བ་ཐོགས་ནས་རུལ་པ་ད་སྔོ་ས་དེ་རེད་པ་ཐུད་ཀྱི་ཟུར་འདྲ་བོ། འོ་དེ་སྡུག་ས་དེ་ཅེས་པར། ལོ་མ་ཡིན་ན་པའི་སྔོ་ཐིང་ཐིང་མེད་པ་ཅིག་སྐམ་ནས་པའི་སེར་པོ་རེ་དེ་ཅིག་ཡོད་པ། འོ་དེའི་ཟེར་ན་གང་བྱས་པའི། བཟང་ས་དེ་ནས་ཕུད་དགོས་རེད་མ་གཏོགས་བྱོས་པ་སྡུག་ས་ནས་ཕུད་རྒྱུ་ཡོད་མ་རེད། ཡོད་ན། ལོ་མའི་སེར་ས་ནས་མ་སོང་བར་ཟས་ཀྱི་ཕུད་གང་བཟང་བཟང་ནས་འབུལ་དགོས། རང་རེས་མར་དང་རྩམ་པ་ལེགས་པ་དེ་རང་གིས་ཟོས། འོ་ད་མར་ཡག་ཁ་ཚ་མེད་མཁན་དེ་སོ་སོས་བཟས། རྩམ་པ་ཞིབ་པ་འདྲ་བོ་འཇམ་པ་དཀར་བ་འདྲ་བོ་དེ་སོ་སོས་ཟས་ད་མཆོད་རྩམ་ཡིན་ཟེར་ནས་རྩམ་པ་ནག་རིལ་རིལ་འདྲ་བོ་ཅིག་འགྲོ་ད་གོང་ཆུང་བ་འདྲ་བོ་ཅིག་ལེན་མཆོད་རྩམ་མཆོད་མར་ཡིན་ཟེར་ནས་དེ་ནས་ངན་པ་ཞིག་ཆེད་མངགས་བསྒྲུབས་པ་དེ་རང་གི་བསོད་ནམས་ལ་ཕྱགས་མ་རྒྱབ་པ་ཨེ་ཡིན་སྙམ། འོ་ད་སྐྱབས་རྗེ་བདེ་ཆེན་སྙིང་པོས་མ་རེད་པས་གསུང་བ་དེ་སོ་སོའི་བསོད་ནམས་མང། རེད་པ་དང་དངོས་གནས་བྱས་ན་མཆོད་པ་ཕུལ་ཡག་དེ་བསོད་ནམས་ཡོང་ཡག་གི་ཐོབ་ཡག་གི་ཆེད་དུ་རེད་དེ་དེ་འདྲའི་བྱེད་བསྡད་ན་བསོད་ནམས་བསག་ཡག་ཡོག་མ་རེད་གཞན་མ་བྱུང་ན་སོ་སོ་ཟ་ཡག་དང་གཅིག་པ་ཡང་དེ་ལས་ལྷག་པ་ཕུལ་ཐུབ་ན་ཡག་ཤོས་རེད་དེ་མེད་ན་སོ་སོ་ཟ་ཡག་ནས་ཡར་ཕུལ་དགོས་ཀྱི་ཡོག་རེད་ད། འོ་དེ་ནས་རྒྱབ་པ་ཨེ་ཡིན་སྙམ། འོན་ཀྱང་མར་མེའི་འོད་ཕུལ་བ་ཡིན་གྱི་མར་ཁུ་ཕུལ་བ་མིན་པས་ཅུང་ཟད་ཁ་ཚ་ཙམ་ཡོད་ཀྱང་ཆོག་པར་གསུངས། ད་མཆོད་མེ་ཕུལ་ཡ་དེ་ཚོ་ཞལ་ལ་ཕུལ་ཡ་མ་རེད་བ། ཞལ་ལ་ཕུལ་ཡ་མ་ཡིན་ཙང་ཁ་ཚ་ཡོད་ན་གནད་འགག་ཡོད་མ་རེད་ཀ་འོད་དེ་བྱུང་ན་མཆོད་མེ་གི་འོད་དེ་ཡག་པོ་བྱུང་ན་སྡོང་རས་དེ་ཚོ་ཡག་པོ་བྱས་བྱུང་ན་འགྲིག་གི་ཡོད་རེད། མཆོད་མེ་ཕུལ་བ་ཡིན་ན་གློག་གི་འོད་ཕུལ་བ་ཡིན་ན་ནོར་བུའི་འོད་ཕུལ་བ་ཡིན་ན་ད་འོད་ཀྱི་རིགས་དེ་ཕུལ་ན་མུན་པ་སེལ་འགྲོ་གི་རེད་གཅིག་པ་རེད་བ་འོ་དེ་འགྲིག་གི་ཡོད་རེད་མ་གཏོགས་ཞལ་ལ་ཕུལ་བ་ཡིན་ན་ཡག་པོ་དགོས་ཀྱི་རེད་ཁ་ཚ་བ་འདྲ་པོ་དེ་འདྲ་མིན་པ། མར་མེའི་འོད་ཕུལ་བ་ཡིན་གྱི་མར་ཁུ་ཕུལ་བ་མིན་པས་ཅུང་ཟད་ཁ་ཚ་ཙམ་ཡོད་ཀྱང་ཆོག་པར་གསུངས་ཟེར། དེ་ནས།

མར་ཁུ་ཕུལ་བ་མིན་པས་ཅུང་ཟད་ཁ་ཚ་ཙམ་ཡོད་ཀྱང་ཆོག་པར་གསུངས་ཟེར། བྱ་བྲལ་དབུལ་པོ་རྣམས་ཀྱིས་བདག་ལ་ནོར་མེད་པས་མཆོད་པ་ཕུལ་འབུལ་བྱེད་ཀྱི་ནོར་མེད་ཅེས་བག་འཁུམས་ནས་སྡོད་མི་དགོས་ཏེ། ད་བྱ་བྲལ་དངོས་གནས་བྱ་བཏང་གི་རྣལ་འབྱོར་པའི་ག་གེ་ལོངས་སྤྱོད་ནོར་ལོངས་སྤྱོད་དཔལ་འབྱོར་ག་གེ་ཡོད་མ་རེད་བ་བློས་བཏང་ཚར་བ། ད་དེ་ལ་མཆོད་པ་ཕུལ་ཡག་གི་ལག་ཐོགས་པ་འདྲ་བ་ཅིག་ཡོག་རེད་པས་ཟེར་ན་དེ་ལག་ཐོགས་ཀྱི་མ་རེད་མཆོད་པ་ཕུལ་རྒྱུ་སེམས་ཁྲལ་བྱེད་དགོས་མ་རེད། ག་རེ་ཟེར་ན་ནོར་མེད་ཅེས་བག་འཁུམས་ནས་སྡོད་མི་དགོས་ཏེ་རང་གི་དད་པས་ལྕོགས་ན་མཆོད་པའི་རྫས་ལག་མ་ཐོགས་པ་ཡོད་ཇོ་བོ་ཆེན་པོས་བོད་ཀྱི་ཆུ་འདི་ཐམས་ཅད་ཡན་ལག་བརྒྱད་ལྡན་ཡིན་པས་བོད་ན་མཆོད་པ་ཡོན་ཆབ་གཅིག་པུས་ཆོག་པར་འདུག། མེ་ཏོག་ཤང་ཤང་འདི་རྒྱ་གར་དུ་ཡོད་ན་ངེད་ཀྱིས་གསེར་སྤྲད་ནས་ཉོ་ཞེས་གསུངས་པ་ལྟར་མཆོད་པ་གཞན་མ་རྙེད་ཀྱང་ཡོན་ཆབ་གཅིག་པུ་ཕུལ་ཀྱང་བསོད་ནམས་རླབས་ཆེན་པོ་རེད་པ་དང་རླབས་པོ་ཆེ་གསོག་ད་ཆུ་ལ་ཕ་གིར་རེད་པ་དང་ཞེ་དྲག་ཕ་གིར་རིན་པ་སྤྲད་དགོས་ཡ་ཡོད་མ་རེད་པ་ད་ད་འདི་པར་རིན་པ་སྤྲད་དགོས་འགྲོ་དགོས་འགྲོ་རེད་མ་གཏོགས་ཕ་གིའི་ཆུ་མིག་ནང་ལ་ཆུ་ཡོད་རེད་པ་ད། དེ་ནས་རླབས་པོ་ཆེ་གསོག་དེ་ཡང་ཡན་ལག་བརྒྱད་པོ་རེ་རེ་ལའང་ཕན་ཡོན་མི་འདྲ་བ་རེ་འབྱུང་བ་བདག་གིས་བླ་མ་རིན་པོ་ཆེའི་གསུང་བཤད་ལྟར་ཞུས་ན། ཡན་ལག་བརྒྱད་ནི་མཆིམས་མཛོད་ལས་བསིལ་དང་ཞིམ་དང་ཡང་བ་དང་འཇམ་དང་དྭངས་དང་དྲི་ང་མེད། འཐུང་བ་ན་མགྲིན་དང་ལྟོ་བ་ལ་མི་གནོད་ཡན་ལག་བརྒྱད་ལྡན་ཆུ་ཞེས་གསུངས་པ་ལྟར་ཆུ་བསིལ་བ་ཕུལ་བས་ཚུལ་ཁྲིམས་དག་པ། ཆུ་ཞིམ་པ་ཕུལ་བས་ཟས་ཀྱི་རོ་མཆོག་རྙེད་པ། ཆུ་ཡང་བ་ཕུལ་བས་ལུས་སེམས་ལས་སུ་རུང་བ། དང། ཆུ་འཇམ་པ་ཕུལ་བས་ཤེས་རྒྱུད་འཇམ་པ། ཆུ་དྭངས་པ་ཕུལ་བས་རིག་པ་དྭངས་པར་འགྱུར་བ་དང། ཆུ་དྲི་མི་ང་བ་ཕུལ་བས་སྒྲིབ་པ་འབྱང་བ། ཆུ་ལྟོ་བ་ལ་མི་གནོད་གྲོད་པ་ལ་རེད་པ་དང་ལྟོ་བ་ལ་མི་གནོད་པ་ཕུལ་བས་ལུས་ལ་ནད་མི་འབྱུང་བ། ཆུ་མགྲིན་པ་ལ་མི་གནོད་པ་ཕུལ་བས་ངག་སྙན་པ་བཅས་ཀྱི་ཕན་ཡོན་བརྒྱད་འབྱུང་བར་གསུངས། རྗེ་སྒྲུབ་ཁང་པ་དགེ་ལེགས་རྒྱ་མཚོ་དེ་ཉིད་ཐོག་མར་སེ་ར་རྩེར། རྗེ་སྒྲུབ་ཁང་དུ། རྗེ་ཡི་སྒྲུབ་ཁང་སེར་པོའི་ནང་དུ་འོ་ད་ཕེབས་འཕྲལ་སྐབས། སྐུ་ཆས་དང་ཡོ་བྱད་བཀྲེན་པས་ཟེར། ད་སྐུ་ཆས་དང་ཡོ་བྱད་ག་གེ་མེད་པར་བཀྲེན་པོ་ཟེར་ཡག་དེ། འོ་ད་ཡོན་ཆབ་འབུལ་བའི་ཏིང་ཙམ་མེད་པར་ཡོན་ཆབ་འབུལ་སྐབས་ཁོ་རང་གི་བཞེས་ཅན་ཆུས་ཡག་པོ་བཀྲུས་ནས་དེ་ལ་ཡོན་ཆབ་འབུལ་བ་གནང། འོ་ད་ཉིན་གུང་བར་དུ་ཡང་ཡོན་ཆབ་ཕུལ། ད་གསོལ་ཇ་བཞེས་ཉིན་གུང་གསོལ་ཇ་བཞེས་རན་པའི་སྐབས་ལ། དེ་ནས་གསོལ་ཇ་བཞེས་སྐབས་དཀོན་མཆོག་རིན་པོ་ཆེ་ལ་གཡར་པོ་ཞུས་ཏེ་མར་གཡར་པོ་ཞུས། ཞལ་ལག་ཆོས་ལོངས་སྤྱད་ཞུས་ཏེ་ལོངས་སྤྱད། ཡང་བཀྲུས་ནས་ཡོན་ཆབ་འབུལ་བ་སོགས་གནང་བ་ཡིན་འདུག། དེ་འདྲ་ཅིག་ཕ་གི་རེད་པ་དང་གཞན་ཡང། དབྱར་གྱི་སྐབས་མེ་ཏོག་ལྗོན་ཤིང་ལེགས་པ་དང་འབྲས་བུ་དང་ཆུ་དྭངས་ཤིང་བསིལ་བ་སོགས་མཆོད་པའི་དངོས་པོ་གང་ན་འདུག་པ་བློས་བླངས་ཏེ་ཕུལ་ཆོག་ཟེར་བ་དང་དབྱར་ཁ་ལ་དེ་ནས་མེ་ཏོག་འདྲ་མི་འདྲ་དང་ཕ་གི་རྩི་ཤིང་ནགས་གསེབ་འདྲ་མི་འདྲ་བ་དེ་མང་པོ་ཡོད་རེད་པ་དང། རེད་བ་དང་ཕྱི་ལོགས་ལ། ཨོ་ད་ག་རེ་མཐོང་ན་ཡང་ད་ག། ཨོ་དེ་ཚོ་གང་ག་ལོ་བོད་ག་སོ་སོའི་བློས་བླངས་ནས་དེ་ནས་ཡར། དཀོན་མཆོག་ལ་ཡར་ཕུལ་བྱས་ན་འགྲིག་གི་རེད་སེམས་ཀྱི་བློས་བླངས་ཏེ་ཕུལ་ཆོག་ཟེར། ལག་པས་བླངས་ན་ཡང་འགྲིག་གི་མ་རེད་བ། དེ་ཡག་པོ་འདུག་ཟེར་ལག་པས་མེ་ཏོག་བཏོག་ག་བྱས་ད་ཨ་ན་ཁྲིམས་ལ་ཐུག་ནས། ཉེན་ཁ་བྱེད་ཀྱི་རེད་བ་བློས་བླངས་གསུང་དགོས་ཡ་དོན་དག་དེ་རེད་བློ་གིས་ཚུར་བླངས་ནས་ཨ་ན་ཡར་དཀོན་མཆོག་ལ་ཕུལ་ཆོག་རེད་བ་དེ་རེད།

མཆོད་པ་ཕུལ་བའི་སྐབས་ལ་འདིའི་གཟུངས་འདི་བཏོན་ཐུབ་ན་ཡག་པོ་ཡོད་རེད། སྤྲིན་གཟུངས་བཏོན་ནས་འདི་བྱིན་གྱིས་བརླབས་ཤིང་བྱིན་གྱིས་བརླབས་ཡག་གི་གཟུངས་རེད། མང་པོ་འཕེལ་ཡག་འགྱུར་ཡག་གི་གཟུངས་རེད། བརླབས་ཤིང་ཕུལ་ནས་མཐར་དགེ་བ་བསྔོ་བ་སོགས་བྱ་བ། ཁྲི་དྭགས་པོ་ཚེ་འཕེལ་གྱི་རྣམ་ཐར་ཡིན་ཞེས་བདག་གི་བླ་མ་རིན་པོ་ཆེས་གསུངས་ཟེར་དེས་ན་རང་གི་དད་པས་ལག་ཐོགས་པ། ཡིན་གྱི་མཆོད་པའི་རྫས་ཀྱིས་ལག་ཐོགས་པ་མེད། དེ་ལྟར་བྱས་ན་འགའ་ཞིག་གིས་མཆོད་པ་ནི་ཆུ་དང་མེ་ཏོག་སོགས་ཕུལ་བས་ཆོག་གོ་སྙམ་ནས། ད་ཡང། རེ་བ་ད། འགའ་ཞིག་གིས། ད་མཆོད་པ་དེ་ཆུ་དང་མེ་ཏོག་རྐྱང་རྐྱང་ཕུལ་བསྡད་ན་འགྲིག་གི་འདུག། རེ་བ་ད། སྙམ་ནས། སོ་སོ་ལ་ད་དམར་དམར་ཏིག་ཏིག་ཡོད་པ་དེ་ཚོ་ཡར་བཅུག་སྒམ་ནང་ལ་ཡར་བཅུག་སྒོ་ལྕགས་བརྒྱབ། རེ་བ་ད། ཨ་ནི་མཆོད་པ་དེ་ཆུ་རྐྱང་རྐྱང་ཕུལ་མེ་ཏོག་རྐྱང་རྐྱང་ཕུལ་བསྡད་ན། དེས་འགྲིག་གི་མ་རེད་ཟེར་སོ་སོ་ཡོད་ན་གང་གི་ཕུལ་དགོས་རེད་མེད་ན་དེ་ག་རེད་ད་ཆུ་དང་མེ་ཏོག་ཕུལ་ཡ་དེ། དམར་དམར་ཏིག་ཏིག་རྣམས་གསོག་འཇོག་བྱེད་གང་ཐུབ་བྱས་པས་ཆོག་མོད་སྙམ་ན་དེ་ནི་ཕྱི་མ་ཡི་དྭགས་སུ་སྐྱེ་བས་རང་ལ་ཡོད་ན་གང་བཟང་བཟང་ནས་ཕུལ་ས་སེར་སྣ་བྱས་ནས་བཅུག་བསྡད་ན། ཨ་ནི། སྐྱེ་བ་ཕྱི་མ་ཡི་དྭགས་ལ་སྐྱེ་ཡ་གི་རྒྱུ་གཅིག་རེད་གི་རེད་མ་གཏོགས། རེ་བ་ད་ཨ་ནི་ཕན་ཡ་གའི་ཡོག་མ་རེད་པ་ད་ཡར་བཅུག་བསྡད་པས་སེར་སྣ་བྱས་ནས་བཅུག་བསྡད་པས་ཕན་ཡག་གའི་ཡོག་མ་རེད། ཡང་བྱ་བཏང་གྲྭ་རྐྱང་སོགས་ཀྱིས་བདག་ལ་ཟང་ཟིང་གི་མཆོད་པ་འབུལ་རྒྱུ་མེད་རུང་རབ་ཏུ་བྱུང་བ་ལ་དེ་ནི་སྒྲུབ་པའི་མཆོད་པ་གཙོ་བོར་གསུངས་པས་དེ་ཁོ་ན་ཕུལ་བས་ཆོག་མོད་སྙམ་དུ། ཟང་ཟིང་གི་མཆོད་པ་ཕྲ་མོ་ཡང་མ་ཕུལ་བར་བསྡད་ན་ད་སྤྱིར་བཏང་རབ་ཏུ་བྱུང་བ་སྒྲུབ་པའི་མཆོད་པ་གཙོ་བོ་ད་རེ་བ་ད་སྒྲུབ་པ་ཉམས་ལེན་བྱེད་ཡ་དེ་ལས་ལྷག་པའི་མཆོད་པ་ཅིག་ཡོའོ་མ་རེད་དེ་ཡིན་ན་ཡང་ཕི་གེ། ཟང་ཟིང་གི་སྦྱིན་པ་བཏང་ཡ་དང་བ་ད་དེ་འདྲས་ཀྱི་མཆོད་པ་གང་ཐུབ་ཐུབ་ཕི་གེ་ཅིག་ཕུལ་དགོས་རེད་རེད་བ་ད། ཞེ་དྲག་གི་དཀའ་ལས་བརྒྱབ་ནས་འབད་རྩོལ་བྱེད་མི་དགོས་བ་སོ་སོ་ཡོད་དེ་ཡ་དེ་ཏེས་ཏེས་ཕུལ་དགོས་རེད། མཆོད་པ་ཕྲ་མོ་ཡང་མ་ཕུལ་བར་བསྡད་ན་ཚེ་རབས་ནས་ཚེ་རབས་དུ་འབུལ་རྒྱུ་མེད་པ་དེ་གང། དེ་ག་རང་ལས་མི་འོང་ས་སྐྱེ་བ་རྗེས་མ་ཡིན་ན་དེ་འདྲ་གཅིག་དེ་རྗེས་མ་ཡིན་ན་དེ་འདྲ་གཅིག་ཡར་དྲག་བྱས་འགྲོ་ཡ། ཡོང་གི་མ་རེད། ཞལ་ཟས་མཛུབ་མོ་ཙམ་དང་སྤོས་རྐང་ཕྱེད་རེ་ཙམ་ལས་མ་བྱུང་ནའང་སྣང་ཆུང་མི་བྱེད་པར་ཕུལ་ན་བསོད་ནམས་ཇེ་འཕེལ་གྱིས་རྗེས་སུ་ཨ་ནི་མཆོད་པ་ཤིན་ཏུ་སྟོབས་ཆེ་འབུལ་རྒྱུ་ཡོང་བ་དགེ་བཤེས་ཕུ་ཆུང་བའི་རྣམ་ཐར་ལྟར་ཡིན། བཀའ་གདམས་པ་སྐུ་མཆེད་གསུམ་གྱི་ཡ་གྱལ་ཕུ་ཆུང་བ་གཞོན་ནུ་རྒྱལ་མཚན་ནི། རབ་བྱུང་དང་པོའི་ལྕགས་ལུག་སྤྱི་ལོ་གཅིག་སྟོང་བརྒྱ་མེད་སུམ་ཅུ་སོ་གཅིག་ལོར་འཕན་ཡུལ་དུ་སྐུ་འཁྲུངས། འཕན་པོ་ལ་རོ་ལ། འབྲོམ་སྟོན་པ་རྒྱལ་བའི་འབྱུང་གནས་ཀྱི་ཐུགས་སྲས་ཡིན། བཀའ་གདམས་པའི་བསྟན་པ་རྒྱས་པར་མཛད། མཐར་དེ་ནས་དགུང་ལོ་བདུན་ཅུ་རྩ་དྲུག་པ་རབ་བྱུང་གཉིས་པའི་མེ་ཁྱི་སྤྱི་ལོ་གཅིག་སྟོང་གཅིག་བརྒྱ་བཅུ་མེད་དྲུག་ལོར་སྐུ་གཤེགས། བཀའ་གདམས་སྐུ་མཆེད་གསུམ་གྱི་ནང་ད་ཕུ་ཆུང་བ་ཞུ་ཡ་དེ། འོ་དེ་དེ་ནི་དེ་ཡང་དགེ་བཤེས་ཕུ་ཆུང་བའི་ཞལ་ནས། ངས་དང་པོ་སྤང་སྤོས་སྣ་སྣ་ཚ་ཏིང་ངེ་བ་ཕུལ་ས། ད་རི་སྒང་ལ་སྤང་སྤོས་ཟེར་ཡ་ཡོད་རོ་ད་འོ་དེ་ཚོ་བཏོགས་ནས་ཡར་ཕུལ་ནས་སྣ་ཚ་ཏིང་ཏིང་ཡོང་ཡ་རོ་ད་དཔང་པོའི། དེ་ནས་རེང་བུ་བཞི་སྦྱོར། མངར་སིང་ངེ་བ་འབུལ་རྒྱུ་བྱུང། ས་ད་ལྟ་ཨ་ཀ་རུ་དང་དུ་རུ་ཀ་ལ་སོགས་པ་བསུང་ཕྱིང་ངེ་འབུལ་གསུངས། ས་ཁོང་གིས་རེས་གཅིག་ལ། འབུལ་ཐེངས་གཅིག་ལ། གསེར་སྲང་ཉི་ཤུ་རྩ་གཉིས་ཀྱི་སྤོས་སྦྱར་ནས་ཕུལ་བ་རེད། མཆོད་པ་ད་བཞུགས། འབུལ་ཐེངས་གཅིག་ལ་བས་གསེར་སྲང་ཉི་ཤུ་རྩ་གཉིས་གནས་པའི་སྤོས་སྦྱར་ནས་ཨ་ནི་འབུལ་ནས་འོ་དེ་འདྲས་བྱུང་བ་རེད། ཡ་ཡ་ཡ་ཡ་འབུལ་མཆོད་པ་ཕུལ་གི་ཕུལ་གི་ཕུལ་གི་མཆོད་པ་ཕུལ་ཡ་དེ་མང་རུ་མང་རུ་འགྲོ་གི་རེད་གསུངས་རེད། ཡང་འགའ་ཞིག་གིས་ཁོ་བོ་རྟོགས་པ་དང་ལྡན་པའི་སྒོམ་དོན་ལས་ཕྱི་ཡི་བྱ་བ་དེ་ལྟ་བུ་ལ་བྱང་ཆུབ་མི་རེ་ཞེས་སྨྲ་བ་ནི་ཆོས་རྒྱུས་ཤིན་ཏུ་ཆུང་བ་སྟེ་ཆོས་ལ་རྒྱུས་མེད་པའི་རྟགས་བསྟན་པ་རེད་གསུངས་རེད། ཆོས་རྒྱུས་ཆུང་བ་སྟེ། ས་ཐོབ་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ལུས་འབུམ་ཕྲག་དུ་མ་ལག་པ་བརྒྱ་སྟོང་ལ་སོགས་པ་སྤྲུལ་ནས་རྒྱལ་བ་རྣམས་ལ་མཆོད་པ་བསྐལ་པར་མཛད་པའི་ཚུལ་ལ་བསམས་ནས། རང་ལུས་གཅིག་ལས་མེད་པ་འདི་གང་ནུས་ཧུར་ཐག་བྱེད་དགོས། མཆོད་པ་འབུལ་ལུགས་ནི་ཡོན་ཆབ་ལྟ་བུར་མཚོན་ན། ད་དཔེར་ན་ཡོན་ཆབ་ཕུལ་གི་ཡིན་ན་རེད་པ་ད་སྤུས་དག་པོ་བྱས་ནས་ཕུལ་དགོས་རེད། ག་འདྲས་ཕུལ་དགོས་རེད་ཟེར་ན་ཡོན་ཆབ་ལྟ་བུར་མཚོན་ན་ཏིང་རྣམས་ལེགས་པར་ཕྱིས། ཕྱིས་ནས་ཕྱིས་བྱེད་དང་ལག་པ་གཙང་མ་བྱས། རེད་པ་ད་ལག་པ་ཡག་པོ་གཙང་མ་བྱས། དེ་ནས་ཕྱིས་བདར་བཏང་ས་དེ་ཚོའི་སྤི་ཀའི་ཡག་པོ་གཙང་མ་བྱས། ཏིང་ཕྱིས་དེ་ཚོ། དེ་ནས་ཏིང་ཡག་པོ་ཕྱིས། དེ་ནས་ལེགས་པར་ཕྱིས་བར་ཐག་རིང་ན་བླ་མ་དང་འབྲལ་བ་དང། གཅིག་གིས་གཅིག་ལ་ཐུག་ན་དབང་པོ་རྟུལ་བ་དང། དཔེར་ན་ཡོན་ཆབ་དེ་སྒྲིག་གི་སྒང་ལ་དང་པོ་གང་ག་དུ་བརྩེགས་འོ་དེའི་སྒང་ལ་དེ་ནས་ཆུ་ཆུ་བླུགས་ནས་རེད་པ་ད་ཆུ་ཆད་ག་ས་ཡར་བླུགས། ཨ་ནི་ཏིང་དུ་ཆུ་སྔ་མ་ཆུ་སྒང་མ་ཏིང་སྒང་མ་སྒང་མ་ཆུ་དེ་འོག་མ་འོག་མ་ལ་མར་བླུགས་ནས་གང་ཅའི་སྒང་མ་དེ་སྟོང་པ་མིན་པ་ཅིག། སྒང་མ་དེ་སྟོང་པ་མིན་པ་བཟོ་ཡག་གི་ཆེད་དུ་རེད་དེ་ཆུ་ཤེད་བཏང་བ་སྐད་ཅིག་ཅར་མ་རེད།

རེད་པ་ད་དབང་པོ་རྟུལ་པོ་ཆགས་ཡ། སོ་སོ་རིག་པ་རྟུལ་པོ་ཆགས་འགྲོ་ཡ། ཏིང་གཅིག་ཐུག་བསྡད་ན། ད་ཡང་བར་ཐག་དཔེ་རིང་དྲགས་ན་ཏིང་གཅིག་འདིར་བཞག་གཅིག་འདིར་བཞག་འདིར་བཞག་རིང་དྲགས་ན། དེ་ཡང་རྟེན་འབྲེལ་འཆུག་ཟེར་གི་རེད་པ་རང་གི་བླ་མ་དང་བས་ཐག་རིང་རུ་འགྲོ་ཡ། རེད་པ་ད་བླ་མ་མི་མཇལ་ཡ། བླ་མ་དང་ཐག་རིང་རུ་རིང་རུ་འགྲོ་ཡ། གལ་ཏེ་ཡོད་ཙང་བར་ཐག་ཉེ་ལོས་དེ་བས་ཀྱི་ནས་འབྲུ་གཅིག། གི་སྟོང་པ་ཚུད་ཙམ་ཅིག་ལ་ཐུགས་བཞག་དགོས་རེད་གསུངས། བར་ཐག་རིང་ན་བླ་མ་དང་འབྲལ་བ་དང་གཅིག་གིས་གཅིག་ལ་ཐུག་ན་དབང་པོ་རྟུལ་བ་དང། སྒྲ་བཅས་ན་ཏིང་འདོད་སེ། ཏིང་ཕྱིས་བདར་བཏང་ཡ་འདྲ་པོ་དང་ཏིང་ཕར་སྒྲིག་པའི་སྒང་ལ་ཆང་ཆང་སེ་ཐག་ཐག་སེ་དེ་འདྲས་བྱེད་རྒྱུ་ཡོད་མ་རེད་པ་གུས་པ་བྱས་ནས་འཇམ་ཐིང་ཐིང་ག་ལེ་ལེ་དུ་བཞག་པ་རེད། དེ་མ་གཏོགས་དུ་ཆི་ག་ལ་ཆག་ཆག། དང་དོ་ཏིང་ཕྱིས་པའི་སྒང་ལ་མ་ང་ཡུང་བུ་དུ་བ་དུ་ཆི་ནུ་ཆང་ཆང་ཟེར་ཅིག་ཆི་གི་ཡོད་དུང་དོག་འདྲ་བོ་བྱེད་ཆ་ཐང་ཆ་ཐང། ང་ད་ཤང་ཚེ་འཚོ་གས་ཅི་གོ་རོགས་བྱེད་ན་བསམ་དེ་རིང་ངས་དེ་ཆང་ཆང་བསམ་ན། གོ་དེ་རིང་བསམ་བཏང་རྒྱུ་ཡོད་མ་ད་གང་བྱས་འཇམ་ཐིང་ཐིང་ཟེར་དེ་མེད་ན་ཡང་ཆང་གང་མང་པོ་བྱས་པ་ཡིན་ན་སོ་སོའི་སྲོག་རླུང་ཡོང་ཡག་གི་ཉེན་ཁ་ཡོད་རེད། སོ་སོ་སེམས་མ་སྐྱིད་པ་ཡོང་ཡ་འོ་དེ་རེད། འོང་ད་དེ་ནི་བ་དེ་བྱས་གཅིག་གིས་གཅིག་ལ་ཐུག་ན་དབང་པོ་རྟུལ་བ་དང་སྒྲ་བྱས་ན་སྨྱོ་བ་སོགས་གསུང་ངོ་འོ་ད་ད་དོན་སྨྱོ་འགྲོ་ཡ་དེ་སྨྱོ་བ་སོགས་འབྱུང་བས་དེ་ལྟར་མིན་ཞིང་ཡོ་ཀྱོག་མེད་པར་བསྒྲིག་དགོས་སོ་ཏིང་དེ་པི་ཀའི་དྲང་པོ་བྱས་ནས་ཐིག་བརྒྱབ་པ་ན་ད་བྱས་ནས་གོ་གོ་གོམས་སོང་ན་ཏག་ཏག་རེག་གི་རེད་ལག་པ། མ་གོམས་ན་གཏད་སོ་ཀྱོག་འགྲོ་དང་པོ། ཏག་ཏག་ཏག་ཏག་བསྡུ་ཟེར་གྱི་བ། ཏག་ཏག་བྱས་ནས་ཡོ་ཀྱོག་མེད་པར་བྱེད་དགོས་རེད། ཡོ་ཀྱོག་མེད་པར་བསྒྲིག་དགོས། དེ་ཡང་སྣོད་སྟོང་པ་ཡུན་དུ་བསྒྲིགས་ན་བསོད་ནམས་ཉམས་པས་གསུང་གོ། ཏིང་རྣམས་བརྩེགས་པའི་སྟེང། སྟེང་མར་ཆུ་ཅུང་ཟད་བླུགས་ཏེ་འབྲུ་གསུམ་གྱིས་བྱིན་གྱིས་བརླབས། ཁ་གི་ཨོཾ་ཨཱཿ་ཧཱུྃ་ཟེར་དེ་རེད། འབྲུ་གསུམ་དེ་རེད་བ་ད། འབྲུ་གསུམ་གྱིས་བྱིན་གྱིས་བརླབས། ཆུ་དེས་འོག་མ་འོག་མར་བགོ་བཞིན་དུ། དེ་ནས་བགོ་བཤའ་བརྒྱབ་ཟེར་བ་བགོ་དེ་དེ་རེད་བ་ད་འོག་མ་འོག་མ་ལ་བགོ་བཤའ་བརྒྱབ་ནས་བགོ་བཞིན་དུ་སྟོང་པ་མིན་པར་རིམ་གྱིས་བཀྲམ། དེ་ནས་འབུལ་བའི་ཚེ་ལག་པ་ཡ་གཅིག་གིས་འབུལ་བར་བྱས་པ་ཟེར་ལག་པ་གཅིག་གིས་དེ་རིག་བྱས་ཡ་འདྲ་བ་དེ་རིག་མ་བྱས་པ་བྱས། འབུལ་བར་བྱས་པ་སོགས་མ་གུས་པར་མི་བྱ་བར་རྒྱལ་པོ་ཆེན་པོ་ཞིག་ལ་གསོལ་ཇ་ཞུ་བ་ལྟར་བྱེད་དགོས། ཡུལ་གྱི་བའི་རྒྱལ་པོ་ཆེན་པོ་གཅིག་ལ་གསོལ་ཇ་ཞུ་བའི་སྒང་ལ་ཨ་ནི་གུས་ཞབས་བྱས་ནས་བའི་ག་ལེ་ཕུལ་དགོས་རེད་བ་དང་ག་ལེ་བྱས་ནས་ཞུ་དགོས་རེད་བ་བ་དེ་ནང་དག་བྱས་ནས། ཞུ་བ་ལྟར་བྱེད་དགོས། དེ་ཡང་ནས་འདྲ་མ་ཞེས་ཐོག་མཐའ་ཕྲ་ཞིང་དཀྱིལ་སྦོམ་པར་བྱས་ནས་དང་པོ་ཆུ་བི་གའི་ཕྲ་བོ་བྱས་དེ་ནས་བར་སྦོམ་རུ་བཏང་ཨ་ནི་ཡི་གའི་གང་ཁ་ལ་ག་དེ་ཏས་ཕྲ་བོ་བྱས། དེ་རེད། དེ་གའི་དགེ་འདུན་ཚོ་ལ་གསོལ་ཇ་ཞུ་བའི་སྒང་ལ་དེ་ག་རེད། ཕྱག་བདེ་འགྲོ་ཉེ་ཚོ་གའི་དགེ་འདུན་ཚོ་ལ་དེ་གའི་གསོལ་ཇ་ཞུ་བའི་སྒང་ལ་ནས་འདྲ་མ་བྱས་ནས་ཞུ་དགོས་རེད་བ་དང་པོ་དེ་ཕྲ་བོ་བྱས་དེ་ནས་ཡང་ཆེ་སྦོམ་རུ་བཏང་ཨ་ནི་གཞུག་གུ་དེ་ཕྲ་བོ་བྱས་བྱས་ན་ཨ་ནི་ལུད་ཀྱི་མ་རེད། དེ་མ་གཏོགས་ཧོབ་དེ་ག་ལ་དེ་རེད་བྱས་ན། ཕོར་པ་ག་ཚོད་ཞེ་བྱའི་ནང་ལ་ཇ་ལུད་འགྲོ་བའི་ཉེན་ཁ་ཡོད་རེད། རེད་གདའ། དེ་མ་གཏོགས་དང་པོ་ནས་ཆོབ་ཆོབ་ཆོབ་ཆོབ་ཆོབ་ཟེར་བར་གླུ་ཞིག་བཅུག་ཡོད་མ་རེད་རེད་གདའ། ཨ་ཁོ་ཚང་ནས་འདྲ་མ་ཉིད་འདུག་ཟེར། འདི་ནི། ཆུ་དེས་འོག་མ་འོག་མར། བགོ་བཞིན་ག་ཟེར་འདི་རུ་ན། དེ་ནས་འབུལ་བའི་ལག་པས། རྒྱལ་པོ་ཆེན་པོ་ཞིག་ལ་གསོལ་ཇ་ཞུ་བ་ལྟར་བྱས་དེ་ཡང་ནས་འདྲ་མ་ཞེས་ཐོག་མཐའ་ཕྲ་ཞིང་དཀྱིལ་སྦོམ་པར་བྱས་ནས་འབུལ། འོ་དེ་གྲྭ་ས་གྲྭ་ཚང་གི་སྒྲིག་ལམ་ཚོ་ལ་ཡོད་རེད། ནས་འདྲ་མ། རྒྱུད་པ་ཚོའི་ད་ལྟ་གཙོ་བོ་དེ་ཡོད་རེད་རྒྱུད་པ་རྒྱུད་པའི་སྒྲིག་དེ་བ་ནས་འདྲ་མ་བྱེད་དགོས་ཡ་འདྲ་བོ། ད་རྩམ་པ་སྤགས་བརྫིས་པའི་སྒང་ལ་གཏོར་མ་བརྫིས་པའི་སྒང་ལ་རྟ་རྔ་མ་བྱས་རེད་ད།

ཨོ་དེ་རེད། ད། འདི། གསོལ་ཇ་ཞུ་དུས་སྒང་ལ་ནས་འདྲ་མ། ཡོན་ཆབ་ཕུལ་བའི་སྒང་ལ་ནས་འདྲ་མ། དང་པོ། ཕྲ་བོ་བྱས་དེ་ནས་སྦོམ་པོ་བྱས། དེ་ནས་མཇུག་གུ་ཡང་གང་ག་ལ་ག་དེ་ཕྲ་བོ་བྱས་བྱས་བཞག་བཞག། ནས་འདྲ་མ་ཞེས་ཐོག་མཐའ་ཕྲ་ཞིང་དཀྱིལ་སྦོམ་པ་བྱས་ནས་འབུལ། ཕྱིར་ལུད་ན་ཚུལ་ཁྲིམས་འཆལ་ཟེར་བྱས་ཙང་ཏིང་གང་ནས་བས་ལུད་སོང་ན་ཕྱི་ལོགས་ལ་ཚུལ་ཁྲིམས་འཆལ་ཡ། དེ་གི་ལས་བསག་གི་ཡོད་རེད། མ་ཁེངས་ན་ལོངས་སྤྱོད་ཉམས་པས་ཏིང་མ་གང་ན་ལོངས་སྤྱོད་ཉམས། ཉམས་པས་ནས་འབྲུ་རེའི་ཚོད་ཙམ་སྟོང་པར་འཇོག་ད་ཏིང་ནས་ནས་འབྲུ་གཅིག་ཙམ་གྱི་མ་གང་བ་གཅིག། མར་མེ་ནི་སྣང་གསལ་ཡིན་པས་ཤིན་ཏུ་གསལ་ཞིང་ཚེ་རིང་བའི་རྟེན་འབྲེལ་དུ་རྒྱུན་གང་རིང་གནས་པ་ཞིག་བྱ་དགོས། མཆོད་མེ་བཟོ་གི་ཡིན་ན་རྒྱུན་གང་རིང་རིང་ཅིག་གནས་ཐུབ་ཡག་གི། སྡོང་རས་སྡོང་རས་བ་དང་དེ་ཚོ་ཡག་པོ་དམ་པོ་བྱས་ནས་དམ་དྲིལ་འདྲ་པོ་རེ་ཨ་ནི་ཕྲ་བོ་བྱས་ནས་མཆོད་མེ་གསལ་པོ་གསལ་པོ་དུ་བ་མེད་པ་དེ་འདྲ་བཟོ་ཐུབ་ན་ཡག་པོ་ཡོད་རེད། ཨོ། དེ་བཞིན་དུ་འདི་ནི་ཚེ་རིང་བའི་རྟེན་འབྲེལ་བྱས་ནས། མཆོད་མེ་གང་ཆེ་ཆེ་མཆོད་ཀོང་གང་ཆེ་ཆེ་བཟོ་གི་ཡོད་འོ་ད་ཉི་མ་གཅིག་ལྡང་ཡག་འདྲ་བོ་ཉི་མ་གཉིས་ལྡང་ཡག་འདྲ་བོ་ཟླ་བ་ལྡང་ཡག་འདྲ་བོ་ལོ་ལྡང་ཡག་འདྲ་བོ་མཆོད་མེ་དེ་འདྲ་ཡོད་རེད་པ་དང་མཆོད་ཀོང་འོ་དེ་འདྲ་རེད། ཨོ། འདི་ནི། ཚེ་རིང་བའི་རྟེན་འབྲེལ་དུ་རྒྱུན་གང་རིང་གནས་པ་ཞིག་བྱ་དགོས་གསུངས། མེ་ཏོག་སོགས་མཆོད་པ་གཞན་ཡང་འབུལ་ལུགས་དེའི་རིགས་འགྲེ། ད་མཆོད་པ་ཚོ་དཔེ་སྤུས་དག་པོ་བྱས་ནས་གུས་ཞབས་དང་ལྡན་པའི་ཐོག་ནས་ཕུལ་དགོས་རེད། མཆོད་པ་རེ་རེར་ཕན་ཡོན་བཅུ་བཅུ་ཡོད་པ་མདོ་ལས་གསུངས། འོ་ད་འདི་ནི་མདོ་ལས་རྒྱས་པ་རྣམས་གསུངས་ཡོད་རེད། གསུམ་པ་སྟན་བདེ་བ་ལ་ལུས་འདུག་ལུགས་བརྒྱད་དམ་སྤྱོད་ལམ་གང་བདེར་འཁོད་དེ། དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་རྒྱུད་དང་འདྲེས་ངེས་སུ་བྱ་བ་ལ། ད་སྦྱོར་བའི་ཆོས་དང་པོ་འགྲིག་གཉིས་པ་འགྲིག་ད་གསུམ་པ་དེ་རེད་སྟན་བདེ་བ་ལ་ལུས་འདུག་ལུགས་བརྒྱད་དམ་སྤྱོད་ལམ་གང་བདེར་འཁོད་དེ་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་རྒྱུད་དང་འདྲེས་ངེས་སུ་བྱ་བ་ལ་སྟན་ནི་རྒྱབ་མཐོ་ཞིང་མདུན་དམའ་བ་ཞིག་བྱ། ད་སོ་སོའི་བི་གའི་ལམ་རིམ་སྒོམ་ས་བསམ་གཏན་གྱི་སྟན་ཅིག་ཡོད་ལ་བ་དང་སྟན་དེའི་བི་གའི་རྒྱབ་ལོགས་ཏོག་ཙམ་ཡར་མཐོ། མདུན་དེ་ཏོག་ཙམ་དམའ་བོ་ཅིག་དགོས་པ་རེད། རྒྱབ་མཐོ་ལ་མདུན་དམའ་བ་ཞིག་བྱ་སྟེ་དེ་ལ་སྔགས་ཀྱི་ཟབ་གནད་ཁྱད་པར་ཅན་ཞིག་ཡོད་ཅིང། ཐུན་རིང་པོ་བསྡད་ཀྱང་འཕོངས་མི་ན་བ། ད་སྐབས་སུ་བས་དེའི་སྒང་ལ་བའི་རྒྱུན་རིང་པོ་བསྡད་ན། འཕོངས་བི་ཀའི་མི་ན་ཡ། རཀྟ་རྐང་པ་མི་ན་ཡ། པུས་མོ་མི་ན་ཡ། འོ་ད་དེ་འདྲ་གི་ཆེས་གནད་འགག་ཡོད་རེད། འཕོངས་མི་ན་བ་སོགས་ཀྱི་གནད་ཀྱང་ཡོད། རེད་པ་ད། ཨ་ནི་གཟུགས་པོ་ཡང་དྲང་པོ་ཆགས་འགྲོ། གཟུགས་པོ་དྲང་པོ་ཆགས་ན་རྩ་འདྲོང་བ་རེད། རྩ་དྲང་ན། ལུས་དྲང་ན་རྩ་འདྲོང། རྩ་འདྲོང་ན་རྩ་ནང་ལ་ཡར་མར་འགྲོ་ཡག་གི་འགྲོ་མཁན་གྱི་དེ་ནི་རླུང་དེ་དྲང། དྲང་པོ་ཆགས། རླུང་དང་ཁྲག་དེ་ཚོ་དྲང་པོ་བྱས་ནས་ཡར་མར་ཡག་པོ་རྒྱུག་གི་རེད། རེད་པ་ད། ཨ་ནི། དེ་རྒྱུག་པའི་སྒང་ལ་ཨ་ནི་སེམས་དེ་ཡག་པོ་གཅིག། སྒྲིམ་པོ་ཆགས། དེ་བྱེད་དུས་བསམ་མནོ་དེ་ཡག་པོ་འཁོར་དགོས་རེད་ག་རེ་བསམ་མནོ་བཏང་ན། རེ་བ་ད་ཨོ་དེ་གི་དེ་ནི་གནད་འགག་ཡོད་རེད་བསྡད་སྟངས་དེ། གནད་ཀྱང་ཡོད་གསུངས་ཡ་དེ་རེད། དེ་ནས། སྟན། སྟན་གྱི་འོག་ས་དཀར་གྱིས་གཡུང་དྲུང་ཆོས་སྐོར་དུ་བྲིས། ད་སོ་སོའི་གདན་ཅིག་རེ་བ། ད་གདན་ཅིག་བྱས། འབོལ་གདན་འདྲ་བ་ག་རེ་ཡིན་ནི་ད་སོ། རེ་བ་ད་བྱུང་ན་ཨོ་དེ་དེ་ནི་ཁྲི་ཕྲག་མིག་གིས་སོ་འདྲ་བ་ཅིག་རེ་བ་ད། ཅིག་བྱས།

འཇམ་གདན་འདྲ་པོ་ག་རེ་ཡིན་ན་དེའི་སྒང་དེ་ད་སོ་སོའི་རབ་ཏུ་བྱུང་བ་ཡིན་ན། སོ་སོའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་དགེ་ཚུལ་སློང་གཅིག་ཡིན་ན་གདིང་བ་གཅིག་ཡིན་གཅིག་མིན་གཅིག་དགོས་ཀྱི་རེད། དེ་དགེ་ཚུལ་སློང་གི་ཆས་རེད། གདིང་བ་དེ་གདིང་བ་སྒང་བསྡད་དགོས་རེད། དེ་རེད། རབ་ཏུ་བྱུང་བ་མིན་ན་གདིང་བ་བཏིང་དགོས་མ་རེད། གདིང་བ་བཏིང་དགོས་མ་རེད་སོ་སོའི་གདན་འཇམ་གདན་གཅིག་མདོག་ག་འདྲ་གཅིག་ཡིན་པ་ཡིན་ན་འོ། དེ་འདྲ་ཅིག་བཏིང། གདིང་བ་བཏིང་ཆོག་གི་མ་རེད་རབ་ཏུ་བྱུང་བ་མིན་ན་འོ་དོ་ཞེས་ནས། དེ་ནས། གདིང་བ་གདིང་བ་གདིང་བ་དེ་གདིང་བ་ཁོ་རང་ཚད་དང་ལྡན་པ་མདོག་དང། དབྱིབས་དང་རུང་མཐུན་གྱི་སྒོ་ར་འོ་དོ་ཟེར་རེད། ཁ་ཤས་གོས་ཆེན་གྱི་གདིང་བ་བྱ་ཡ་འདྲ་པོ་དེ་འདྲ་ད་བྱ་འགྲིག་གི་ཨ་ཡོད་བསམ་གི། འདུག་ཟེར་ནས། གངས་ཅན་གདིང་བ་ད་ད་ལྟ་ཡོངས་གྲགས་ཀྱི་གདིང་བ་ཡོད་རེད་བ་ང་ཚོ་གདན་ས་ཁག་དང་དགོན་པ་ཁག་ཨོ་དེའི་གདིང་བ་དེ་བཏིང་སོ་སོའི་གདིང་བ་དེ་བཏིང། དེ་ནས་དེ་ནས་ད་དེའི་སྒང་དེ་ནས་དེ་བསྒྲིགས་སོང་ང། ད་དེའི་གདན་གྱི་འོག་དེ་བྱས་ཙང་སྟན་གྱི་འོག་དེ་ལ་ཨ་ནི་གཡུང་དྲུང་ཆོས་སྐོར་བྲིས། གཡུང་དྲུང་གི་རི་མོ་འདུག་ཟེར་བྱས་ནས་གཡས་སྐོར་ཆོས་སྐོར་ཟེར་ན་གཡས་སྐོར་རེད།

ཨོ་དེ་ཡིན་ཚོད། དེ་ལ། གདན་གྱི་འོག་ལ་བཞག་ན་འགོམ་འགྲོ་གི་རེད་པ་ད། ལྷ་ཡི་མཚན་མ་དང་སྨན་མ་སོགས་ལ་འགོམ་པའི་དུས་ནི་ལྟུང་བ་ཡོང་གི་ཡོད་བ། སྔགས་ཀྱི། ཨོ་དེ་ཡིན་དུས་གང་ལ་རྡོ་རྗེ་རྒྱ་གྲམ་འོག་ལ་བྱེད་ཆོག་གི་མ་རེད། བྱས་ཙང། གདན་ཁ་ཤས་ལ་རྡོ་རྗེ་རྒྱ་གྲམ་བྲིས་བྱས་ཡོང་གི་འདུག་བ། གྲུམ་ཙེ་འདྲ་བ་དེ་འདྲས་ལ། བལྟ་ན་འདྲ་ཆགས་མདོག་ཁ་པོ་འདུག་སྟེ། དེའི་སྒང་ལ་བསྡད་ན་འགྲིག་གི་ཡོད་མ་རེད། ཨོ། ད་རྒྱབ་ཡོལ་ར་བྱས་ན་འགྲིག་གི་རེད་བ་ད།